ད་དེ་རིང་འདི་ཞུ་ཞུ་སྙིང་འདོད་སོང་ཨེ་ནས་ཨོ་ང་རང་ཚོ་དུས་རྒྱུན་དེ་ནས་ཅིག་བཏང་བ་ཅིག་ག་སོགས་ཕྱག་འཚལ་བ་དང་མཆོད་པ་ཕུལ་བ་དང་ཅིག་ཨེ་ནས་བཤགས་པ་དང་རྗེས་སུ་ཡི་རང་བ་དང་བསྔོ་བ་དང་ཨེ་ནས་ཆོས་འཁོར་བསྐོར་བར་བསྐུལ་བ་དང་མྱ་ངན་ལས་མི་འདའ་བར་གསོལ་བ་བཏབ་བ་ཟེར་ནས་འོ་དེ་འདྲ་འདྲ་བྱས་ནས་ཡན་ལག་བདུན་ཟེར་ནས་ང་རང་ཚོ་ཁ་འདོན་དགེ་སྦྱོར་ག་དུས་བྱེད་པའི་སྐབས་ལ་ཡིན་ན་ཡན་ལག་བདུན་པ་དེ་ཡོང་བསྡད་ཀྱི་ཡོད་རེད། ད་དེ་ལ་ཡང་ཨེ་ནས་སྔོན་ལ་ཅིག་སྦྱོར་བའི་ཆོས་དྲུག་ནས་གསུངས་པ་ནང་བཞིན་བྱས་ནས་ཐོག་མར་ད་ཅིག་གནས་ཁང་བྱི་དོར་བྱས་ཨེ་ནས་སྐུ་གསུང་ཐུགས་ཀྱི་རྟེན་བཀྲམ་པ་མཆོད་པ་གཡོ་མེད་པ་བཙལ་ལ་བཀོད་པ་མཛེས་པར་བཤམས་པ། དེ་ནས་སྟན་བདེ་བ་ལ་ལུས་འདུག་ལུགས་བརྒྱད་དམ་སྤྱོད་ལམ་གང་བདེར་འཁོད་ནས་དགེ་སེམས་ཁྱད་པར་ཅན་གྱི་ངང་ནས་སྐྱབས་འགྲོ་སེམས་བསྐྱེད་ཚད་མེད་བཞི་རྒྱུད་དང་འདྲེས་ངེས་སུ་བྱ་བ། བཞི་པ། ཅིག་ད་ཚོགས་ཞིང་རྒྱས་བསྡུས་ག་རེ་ཡིན་ནའི་ད་ཅིག་ཚོགས་ཞིང་གསལ་འདེབས་པ་དང། ལྔ་པ་བསགས་སྦྱང་གི་གནད་བསྡུས་པའི་ཡན་ལག་བདུན་པ་མཎྜལ་དང་བཅས་པ་འབུལ་བ། དྲུག་པ། འོ་ཅིག། དོན་ཆེན་པོ་ད་གསོལ་བ་བཏབ་སྟེ་བྱིན་རླབས་ཞུ་བ་བྱས་ནས་ད་གསུངས་པ་ནང་བཞིན་ནོ། དེ་ནས་ལུས་པའི་དག། སྦྱོར་བའི་ཆོས་དྲུག་དེ་ང་རང་ཚོ་ཁ་འདོན་ག་དུས་ཁ་འདོན་དགེ་སྦྱོར་བྱས་ག་བ་ལ་ཡིན་ནའི་ད་བསྡུས་པའི་རྩ་བ་རུ་ཆགས་ཡོང་གི་འདུག་བ། ད་དེ་འདྲའི་ཡིན་དུས་སོ་སོ་རང་ཉིད་ག་བ་བསྡད་སའི་གནས་ལ་ཡང་ཐོག་མར་གད་ཕྱིས་བྱས་ནས་བྱི་དོར་བྱས་ཟིན་ནས་དེ་དགོས་ཀྱི་ཡོད་རེད། ཨ་འདི་ང་ཚོ་འཕྲོད་བསྟེན་གྱི་སྐད་ཆ་རེད་ད་ཅིག་བཙོག་པོ་བྱས་ནས་བྱས་པ་ཡིན་ན་ཁོ་འཕྲོད་བསྟེན་ལ་ཡག་པོ་ཡོད་མ་རེད་ད་དེ་འདྲ་སོང་བ་ཡིན་དུས་ང་རང་ཚོས་ཅིག་བྱི་དོར་བྱས་ཡ་ཨོ་དེ་དེ་ཨེ་ནི་སྔོན་ལ་བཏང་ནས་ཨེ་ནི་ང་རང་ཚོས་སོ་སོ་ད་ནམ་རྒྱུན་པས་ཅིག་ང་རང་ཚོ་བོད་པའི་ནང་ག་བ་ལ་ཡིན་ནའི་ཕལ་ཆེར་ད་ཅིག་སྐུ་གསུང་ཐུགས་རྟེན་ཧ་ལམ་མེད་པ་ཡོད་མ་རེད་ཡིན་ན་ཡང་ད་དེ་དེ་འཇིག་རྟེན་ཆོས་བརྒྱད་དང་མ་འདྲེས་པ་ཅིག་བྱས་ཡ་དེ་གལ་ཆེན་པོ་རེད་ཤག་ས་དེ་འདྲ་སོང་བ་ཡིན་དུས་ང་རང་ཚོ་ཡར་སྐུ་སྒྲིག་བྱས་ཅིག་ཡོང་དུས་ཁོ་མི།

ཡང་གཉིས་ནས་ང་རང་ཚོས་ཡང་ཅིག་མི་ཕལ་པ་ཁ་ཤས་ཀྱིས་ཅེས། ཅིག་འཇིག་རྟེན་དྲེགས་པ་འདི་འདྲས་ལ་ཡང་ཁོ་པ་ཅིག་དད་པ་ཚ་པོ་རུ་ཅིག་ཆགས་འདི་འདྲས་ཀྱི་ཐོག་ནས་ཨེ་བསྟན་པའི་སྐྱེ་བོ་ཅིག་གཙོ་བོར་དུ་ཡང་བསྒྲིགས་བྱས་ཨེ་ནི་བསྟན་པའི་བདག་པོ་སྟོན་པ་བཅོམ་ལྡན་འདས་ཀྱིས་མི་ལ་གནོད་པ་བསྐྱལ་བའི་ལོ་རྒྱུས་སྐོར་ཁྱོན་ནས་མེད་པ་ཡིན་དུས་དེ་ཡང་ཟུར་དུ་ཕར་གལ་ཆུང་པོར་བྱས་ཟུར་དུ་ཕར་བཞག་ན་དེ་ནོར་འཁྲུལ་ཆེན་པོ་ཞིག་རེད་བ། ཨེ་ནི་ང་རང་ཚོས་དངོས་གནས་རང་ཅིག་འཇིག་རྟེན་པའི་ལྷ་འདྲེ་ལ་ཡ་བའི་སྐྱབས་བཅོལ་ནི་བའི་སྙིང་ཁུང་རུས་པའི་གཏིང་ནས་ད་སྐྱབས་བཅོལ་ནི་བའི་ཡིད་ཆེས་བློ་གཏད་བྱས་པ་ཡིན་ན་སྐྱབས་འགྲོ་གཏོང་ཡག་གི་ཉེན་ཁ་ཡོད་རེད།

ད་དུག་སུ་བྱེད་དུས། མི་རང་ལྟ་དེ། ང་ཚོའི་འགྲེལ་བཤད་ཅི་ལྟར་རྒྱག་ཡ་ཡོད་དེ་རེད་བ། ས་མི་རང་ཧོར་ཁ་ལ་ཡོད་དེ། སྣང་བ་མ་ཞུམ་བྱུང་བྱ་དེ། ང་ཡང་དག་པར་མཐོང་བྱུང། དངོས་གནས་རྒྱུ་མཚན་རིགས་དུ་ར། ད་བསྟན་པའི་བདག་པོ་སྟོན་པ་བཅོམ་ལྡན་འདས། ད་ཡི་དམ་དེ། ཅིག་བླ་མ་དང་ཚང་མ་རྩ་ཆེན་པོ་ཡིན་པ་དེ། སྟོན་པ་བདག་པོ་སྟོན་པ། བསྟན་པའི་བདག་པོ་སྟོན་པ་བཅོམ་ལྡན་འདས་ཀྱིས། ཨེ་ནི། ག་སོགས་རེད། མ། མི་འདི་པ་གསུམ་པར་འགྲེལ་བཤད་རུ་སྐྱོན། ཨ་ན་གང་ལྟར་དེའི་སྐུ་ཡི་རྣམ་རོལ་འདྲ་མི་འདྲ་དེ་འདྲ་གི་ཐོག་ནས་ད་བཤད། དེ་འདྲ་གི་ཐོག་ནས་བསམ་ཡ། དེ་འདྲ་གི་ཐོག་ནས་ད་ཡོང་གི་ཡོད་རེད་བ། ད་དེ་འདྲ་སོང་བ་ཡིན་དུས། ཨོ་གང་ལྟར་ཁོས།

དེ་ནས་གཞི་ནས་ཡི་དམ་ཟེར་ཟེར་བྱས་ཏེ། གསང་སྔགས་ཀྱི་གོ་བ་ཡག་པོ་ཆགས་ནས་ད་ལམ་གྱི་གོ་བ་ཡག་པོ་ཆགས་པ་ཅིག་བྱུང་ན་ཡི་དམ་ཟེར་དེ་ཁོ་དངོས་གནས་ཁོ་གོ་རྒྱུ་ཆེ་བ་རེད་ལ་ཁོ་གནད་འགག་ཆེ་བ་རེད། ཉོན་མོངས་ལམ་དུ་བྱེད་ཡག་གི་རྒྱུ་མཚན་གྱི་ཆ་ནས་ཡི་དམ་གྱི་སྐུ་ཡི་རྣམ་འགྱུར་དེའི་རིགས་ཐོག་ནས་གོ་བ་ཅིག་ཏན་ཏན་ཡོད་རེད། ཨེ་ནི་དག་པ་འདིར་བཤད་ཡོང་དུས་ཁོ་དང་ལྷ་ཡི་རྣམ་དག་གི་ཤེས་པའི་སྟེང་ནས་ཁོ་གོ།

ཨེ་ནི། ཅིག་ལག་ན་མཚོན་ཆ་ཐོགས་ནས། ཅིག་འདུལ་རྒྱུའི་དགྲ་ཅིག་ཡོད་དེ་སོགས། ཅིག་སྐྱོང་རྒྱུའི་གཉེན་ཅིག་ཡོད་དེ་སོགས་ཞུ། སྟོན་པ་ཤཱཀྱ་ཐུབ་པ་མཉམ་མེད་ཤཱཀྱ་སེང་གེ་ཁྱོད་རང་ལ་ཡང་འདུལ་རྒྱུའི་དགྲ་ཟེར་མི་འདུག་སྐྱོང་རྒྱུའི་རྐྱེན་ཟེར་སྐྱོང་རྒྱུའི་གཉེན་ཟེར་མི་འདུག། པའི་ཙན་དན་སྟེའུ་མཚུངས་པར་ནི་གསུངས་པ་ནི་ཅི་བྱས་ནས་གཞོགས་གཅིག་ནས་ཙན་དན་གྱི་ལྡེ་གུས་བྱུག། མི་གཅིག་གིས་སྐུ་ལུས་ལ་ཡང་ཙན་དན་གྱི་ལྡེ་གུས་བྱུག། ད། གཞོགས་གཅིག་ནས་མི་གཅིག་གིས་དང། པའི། གྲིས།

ཨ་ད་ཅིག། འདུལ་རྒྱུ་ཡིན་ཟེར་ནས་དགྲ་རུ་ཅིག། སྐྱོང་རྒྱུ་ཡིན་ཟེར་ནས་རང་གི་རྗེས་འཇུག་གདུལ་བྱ་ཚོ་ལ་སྐྱོང་རྒྱུ་ཡིན་ཟེར་ནས་གཉེན་རུ་ཅིག་རྩ་བ་ནས་མེད་སྟབས་ཆགས་སྡང་ཕྱོགས་རིས་མེད་སྟབས་ཅིག་ཀུན་ལ་ཀུན་ཕན་གྱི་དགོངས་པ་བཞེས་སྟབས་ཅིག་ཏུ། ར་ད་ག་ནང་བཞིན་གྱི་བལྟ་ན་ཅིག་མུ་སྟེགས་པ་མུ་སྟེགས་པ་ཟེར་ནས་མི་འདུག་ཅིག་མི་སྲུན་པ་འདུལ་ཡག་དེ་ཡ་མདའ་མཚོན་གོ་ཆ་མ་བཟུང་བར་རང་ཉིད་གཅིག་པུས་བྱེ་བའི་བདུད་མ་ལུས་ཕམ་མཛད་གཡུལ་གྱི་ལས་ཁྱོད་ལས་གཞན་པ་སུ་ཡིས་ཤེས་གསུངས་ཏེ། ད་བྱམས་པའི་ཏིང་ངེ་འཛིན་འཚེ་བ་མེད་པའི་ད་ཅིག་ཞི་འཇམ་གྱི།

བྱས་ཙང་དེ་དེ་ང་ཚོས་ཚུར་ཕྱོགས་ཀྱི་ཡི་དམ་གྱི་འགྲོ་སྟངས་གོ་བ་ཡག་པོ་ཞིག་མ་ཤར་ན་ཧོབ་ཏེ་ཁ་ལ་ཡ། དབང་ཕྱུག་ལག་ན་མཚོན་ཆ་ཐོགས་པ་དེ་དང་ང་རང་ཚོའི་ཡི་དམ་ལག་ན་མཚོན་ཆ་ཐོགས་པ་གཉིས་པོ་དེ་ནི་ཤ་ཤ་གི་དབྱིབས་ཅན་སྟག་མོ་ཐོད་ཡ་སོགས་ཀྱི་ཕྱི་དྲོ་ཕྱི་དྲོ་བྱེད་ཀྱི་འདུག་བ། ལ་ཡ། ཟེར་དེ་འདྲ་ཡིན་དུས་དེ་འདྲའི་ཕྲད་དེ། ཁ། གོ། ཉེན་ཁ་རུ་ཆགས་ཡོང་གི། ཨེ་ལྷག་དོན་བལ་ཡུལ་དུ་བ་ནས་ཐོན་ཤ་བའི་ཨེ་ན་བ་ཅིག་ལྷ་ཅིག་དཀྱིལ་འཁོར་དཀྱིལ་འཁོར་དེ་འདྲའི་ནང་ལོགས་ལ་ཡ་ཅིག་མུ་སྟེགས་ཀྱི་ལྷ་ཡིན་ན་ནང་པའི་ལྷ་ཡིན་ན་ཅི་ཡིན་མི་ཤེས་དེ་གང་དག་ལྷ་ཅིག

ད་ཕ་རོལ་ཏུ་ཕྱིན་པའི་ཐེག་པའི། འགྲོ་སྟངས་འདི་དེ་གཞི་ལ་བཞག་པའི་ཐོག་ལ་ཡང་ཨེ་ནི་གསང་སྔགས་ཀྱི་ཆོ་ག་འདི་དེ་ནས། གསང་སྔགས་རྒྱུད་སྡེ་འོག་མའི་སྐབས་ནས་ཨེ་ནི་ཟབ་གསལ་རྣལ་འབྱོར་གྱི་ད་ཟབ་གསལ་གཉིས་མེད་ཀྱི་རྣལ་འབྱོར་གྱི་ལམ་འགྲོ་སྟངས་གཅིག་ཡོད་བསྟན་པ་འདི་དེ་ཆ་ཚང་གི་ཐོག་ལ་ཡང་སྔགས་བླ་མེད་ཀྱི་རྩ་རླུང་ཐིག་ལེའི་ལམ་ཉམས་ལེན་བྱ་འདི་བཤད་ནས་ཡོང་དུས་འོག་མ་འོག་མའི་ཟབ་ཁྱད་ཡོངས་སུ་རྫོགས་པ་གོང་མ་གོང་མ་ལ་ཡར་ལྡན་གྱི་ཚུལ་ལ་ཡོད་བསྟན་པ་འདི་དེ་རྟོགས་པ་ཡིན་ན་ཨེ་ནི་ལན་ཆ་ཚང་རྒྱབ་ཐུབ་ཡག་ཅིག་ཡོང་གི་ཡོད་རེད། ནི་དེ་རྟོགས་མ་ཐུབ་པར་བྱས་གོམས་འདྲིས་ཀྱི་སྒང་ལ་ཕྱིན་པ་ཡིན་ན་ནི་ཡག་པོ་མི་འདུག་བ་ཤེས་ལ་མ་ཤེས་སྒང་ལ་ཕྱིན་པ་ཡིན་ན་ནི་ཡག་པོ་ཡོད་མ་རེད་ས་དེ་འདྲ་སོང་བ་ཡིན་དུས་ཨ་ངས་དེ་ཤུ་ག་ཅིག་མེད་ནས་ཨོ་ད་ཨོ་འདུག་ཟེར་ནས་ང་རང་ཚོས་རྟེན་འབྲི་ཡག་དེ་དེ་ཁོ་གང་དག་ག་ཚོགས་རེད་བསྟན་པའི་གོ་རིམ་མ་འཆུགས་པ་ཞིག་བྱས་ནས་འབྲི་ཡག་དེ་གལ་ཆེན་པོ་འདུག་ཨ་ནི་དེ་དང་འབྲེལ་ནས་ད་འང་ང་རང་ཚོས་ཅིག་སྐུ་གསུང་ཐུགས་རྟེན་ལ་ཡར་རྒྱུ་ཅ་ལག་གི་འདུ་ཤེས་བཞག་ནས་ཅིག་ཁེ་བཟང་རྒྱག་ཡག་དེ་ཅིག། ཨ་ནི་དཔེ་ཆ་ལ་ཡང་ད་མི་གཅིག་བསྟན་རྒྱུན་ཉམས་གསོ་བྱེད་ཡག་ལ་ཡང་དཔེ་ཆ་འབེལ་པོ་ཅིག་ཡོང་ཐུབ་ན་བསམ་པའི་ཀུན་སློང་གིས་ཨ་ནི་དཔེ་ཆ་འབེལ་པོ་ཡོང་ཡག་དེ་སོ་སོའི་དཔེ་འཛད་པ་མེད་པའི་ར་ཅིག་ཆོས་སྦྱིན་བྱེད་ཐུབ་ཡག་ཡོད་མ་རེད་ད་དཔེ་ཆ་འཛད་མེད་པའི་སྒོ་ནས་དཔེ་སྦྱིན་ཐུབ་ཡག་ནི་ཡོད་མ་རེད་དེ་འདྲ་ཡིན་དུས་དཔེ་ཆ་ཁོ་ར་པར་རྒྱག་ཡག་ལ་གསུང་རབ་འབེལ་པོ་ཡོང་ཡག་དོན་དག་ལ་ཡང་ཨ་ནི་འཚམ་འཚམ་པའི་རིན་གྱི་ཐོག་ནས་ཡང་གསུང་རབ་པར་རྒྱུ་ཡང་གསུང་རབ་པར་རྒྱག་འདུག་བྱེད་པ་ཡིན་ན་གནད་འགག་མི་འདུག་བ་གཞན་དཔེ་ཆ་པར་བརྒྱབ་པའི་རིན་པ་འདི་ཁ་ལ་འགྲོ་དེ་ཡང་བྱས་པ་ཡིན་ན་དཔེ་མ་སྲིད་པའི་ཐབས་སྡུག་རེད།

རྒྱུའི་གཡོ་དང་ཀུན་སློང་གི་གཡོ་དེ་ཚོ་མ་འདྲེས་པ་གཅིག་མཆོད་པ་དང་གཙང་མ་གཅིག་དང་སྤུས་དག་པོ་གཅིག་དགོས་ཀྱི་ཡོད་རེད། ཞེས་ང་རང་ཟེར་བ་གཅིག་ཕྱག་མཆོད་འབུལ་བྱེད་མཁན་ཁ་ཤས་གཏམ་མ་ཤི་ཏེ་ཁྱོ་ག་གང་གི་འདུག་འདུག་ཟེར་ནས་ཨོ་ཡ་ཆུང་མ། ཨ་ནི་ང་རང་ཚོ་ཁ་འདོན་དགེ་སྦྱོར་བ་སོ་སོ་གཅིག་ཏོག་ཙི་བསམ་བློ་བཏང་ནས་ཅིག་དང་སྡོད་སའི་གདན་དེ་ཏོག་ཙི་ཁྱད་པར་ཡོད་རེད་གདན་དང་ཅིག་རྒྱབ་ཅུང་ཟད་མཐོ། མདུན་ཅུང་ཟད་དམའ་རུ་དེ་འདྲས་བྱུང་བ་ཡིན་ན་ཨེ་ནི་ཡུན་རིང་པོར་འདུག་བསྡད་དུས་ཚར་ནས། ང་ཚོ་བོད་པའི། བདེ་པོ་བྱས་ནས་བདེ་པོ་ཡོང་ཡག་རུ་ཅིག་ད་ལུས་དྲང་པོ་བྱས་བསྡད་པ་ཡིན་ན་ད་ལུས་བོད་པའི་དྲང་པོ་བྱས་ནས་ཡོད་པས་ཨེ་ནི་ལུས་ཀྱི་རྩ་ན་རྩ་དེ་དེ་དྲང་པོ་ཡོང་ཐུབ་ཡག་ད་རྩ་དྲང་པོ་བྱས་ནས་མ་འཁྱོག་པ་ཅིག་བྱུང་བ་ཡིན་ན་ཨེ་ནི་གཟུང་འཛིན་གྱི་རྣམ་རྟོག་སྐྱེ་ཡག་གི་གཟུང་འཛིན་གྱི་ལས་རླུང་གཡོ་ཡག་ལས་ཡག་སྙོམས་པོ་རུ་བྱུང་བ་ཡིན་ན་དེའི་ཚོད་ཀྱིས་ད་སེམས་གཅིག། སྔོན་ལ་ལུང་མ་བསྟན་ལ་གནས་ཡ་ལ་ཡ་ཏོག་ཙི་ཁྱད་པར་ཡོད་རེད། སེམས་ལུང་མ་བསྟན་ལ་གནས་པའི་སྒོ་ནས་དགེ་སེམས་གསལ་བཏབ་ན་ལས་སླ་འདུག་བ། སེམས་ཆགས་སྡང་གི་ནི་བའི་གཟུང་འཛིན་གྱི་རྣམ་རྟོག་གི་རང་རྐྱེན་པས་པའི་ཆགས་སྡང་གི་བློ་ཤུགས་དྲག་པོ་མངོན་དུ་གྱུར་པའི་གནས་སྐབས་ལ་དགེ་སེམས་སྐྱེ་ཐུབ་ཡ་ཁག་པོ་རེད། ད་དེ་འདྲ་ཡིན་པ་ཡིན་དུས་ནམ་རྒྱུན་ང་རང་ཚོ་སྒོམ་རྒྱག་པའི་ཁ་ཐུག་ལ་སྔོན་མ་ཀུན། ཐོག་མར་དེ་སྔོན་ལ་ཀུན་སློང་ལ་བརྟགས་ནས་གལ་ཏེ་ཀུན་སློང། ལུང་མ་བསྟན་ཞིག་ཡོད་པ་ཡིན་ན་ད་གའི་ཐོག་ནས་དགེ་སེམས་གསལ་ཐུབ། གལ་ཏེ་ཀུན་སློང་ཁོང་ཁྲོ་རུ་ཞིག་སྐྱེས་ནས་ཡོད་དེ་བ་གཅིག་འདོད་ཆགས་རུ་སྐྱེས་དེ་བ་ང་རྒྱལ་རུ་སྐྱེས་ནས་ཡོད་པ་ཡིན་ན་སྔོན་ལ་དང་ཅིག་ཉོན་མོངས་ཀྱི་དང་བློ་དེ་བག་སྔོན་ལ་སེལ་ཐབས་བྱས་ནས་ཅིག་རླུང་འགྲོ་འོང་ལ་བརྟགས་ནས་དང་ཅིག་རླུང་ཆམ་ལ་འབེབས་པའི་སྲིད་དེ་རུ་ཅིག་རླུང་འགྲོ་འོང་ལ་བརྟགས་ནས་དུ་བྱས་པ་ཡིན་ན་སེམས་ཡང་དུ་འགྲོ་བ་སེམས་ཡང་ནས་ཕྱིན་པའི་ཤུལ་དེ་ནི་ད་གི་ཉོན་མོངས་མངོན་གྱུར་རུ་ཁོ་ཏོག་ཙམ་ཤུགས་ཆུང་རུ་ཕྱིན་ནས་ནི་སེམས་ལུང་མ་བསྟན་རུ་ཆགས་པའི་ཁ་ཐུག་དེ་ནི་དགེ་སེམས་གསལ་བཏབ་ཡག་རུ་བ་དེ་རུ་སོང་བ་རེད། ད་དཔེར་ན་ང་རང་ཚོ་ཅིག་རས་རོ་ཅིག་ལ་ཡ་བའི་ཚོས་ཅིག་བརྒྱབ་པ་ཡིན་ན། སྔོན་ལ་ཚོས་རྙིང་པ་དེ་ཕར་དག་པ་ཅིག་མ་བྱུང་ན། ཨེ་ནས་འདིའི་སྒང་ལ་ཚོས་གསར་བ་དེ་ལམ་སང་འདྲ་བའི་ཁ་དོག་བསྒྱུར་ཡག་དེ་དཀའ་ངལ་འཕྲད་ཀྱི་རེད་བ། ཚོས་གཞི་ཁོ་ར་དཀར་པོ་ཅིག་གི་གཞི་གཙང་མ་བྱས་པ་ཡིན་ན་འདིའི་སྒང་ཚོས་ག་རེ་བརྒྱབ་ནས་ཡག་པོ་ཅིག་ལམ་སང་ལེན་ཐུབ་པ་རེད་བ། དཔེ་དེ་ནང་བཞིན་བྱས་ནས་སེམས་ལུང་མ་བསྟན་རོ་ཅིག་བྱུང་ན་འདིའི་སྒང་ལ་ཨེ་ནས་ཅིག། དགེ་སེམས་ཅིག་ཕར་གསལ་བཏབ་པ་ཡིན་ན་ཁོ་ཤུགས་ཆེན་པོ་ཞིག་ཡོང་ཐུབ་ཀྱི་རེད། སེམས་པའི་ང་རྒྱལ་རུ་ཞིག་གི་ཤུགས་ཆེན་པོ་ཞིག་འཕེལ་གྱི་འདུག་བསྡད་པའི་ཁ་ཐུག་དེ་དགེ་སེམས་ཅིག་ཨུ་ཚུགས་བརྒྱབ་ནས་བྱས་པ་ཡིན་ན་ཁོ་ཕྱི་ལོགས་ལ་ཕར་ཤུགས་གཡར་བའི་བཟོ་རུ་ཞིག་དབང་ཡོད་བཤད་པའི་བཟོ་རུ་ཞིག་མ་གཏོགས་སེམས་ཀྱི་གཏིང་ནས་དང་དུ་བླངས་པའི་བཟོ་རུ་ཞིག་ཡོང་གི་མི་འདུག་བར་ས་དེ་འདྲ་ཡིན་པ་ཡིན་དུས། ད་འོ། ག་འདྲ་ཞིག་ག་རང་ཟུག་ད། གཟུང་འཛིན་གྱི་དང་ཅིག་རྣམ་རྟོག་གི་པའི། རླུང་གི་གཡོ་བ་རུ་ཁོ་སྙོམས་པ་ཞིག་བྱས་ཏེ་ཁོ་གནད་འགག་ཅིག་བྱེད་ཀྱི་ཡོད་རེད་འོ་དེ་འདྲ་གི་ཐོག་ནས། ལུས་དྲང་པོ་བྱས་ནས་བསྡད་ཐུབ་ན་དེའི་ཚོད་ཀྱིས་ད་ཅིག་སེམས་ཐད་ཀའི་ལུང་མ་བསྟན་རོགས་ཞིག་སེམས་ཐད་ཀའི་ད་ག་ཚོད་རེད་བཀོལ་དུ་རུང་བ་རོགས་ཞིག་ཡག་ག་ཅིག་ཡོང་གི་ཡོད་ས་རེད་འོ་དེ་འདྲའི་གི་ཐོག་ནས་ཨེ་ནི་ད་ག་འདྲའི་གི་རང་ག་རེ་བྱས་པ་ཡིན་ན་ཡང་སྔོན་ལ་ཅིག་ཀུན་སློང་བཅོས་ནས་བསམ་བློ་བཏང་ཡང་དེ་དཔེ་གལ་ཆེན་པོ་རེད་ཀུན་སློང་ཡག་པོ་ཅིག་བཅོས་ནས་ཨེ་འདི་ནས་མ་ཅིག་མདོ་དེ་འདྲ་ཀློག་གི་ཡོད་ནའི་རེད་ཅིག་ག་འདྲའི་གི་རང་ག་རེ་བྱེད་ཀྱི་ཡོད་ནའི་ཀོ་ཀུན་སློང་གི་ཕན་པའི་དབང་ལས་ཨེ་ནི་དངོས་གཞི་མ་ག་འདྲའི་གི་དུས་ལ་ཡ་ཅིག་ཞེ་དྲག་གི་གནད་ལ་འཁེལ་པོ་མ་བྱུང་ནའི་ཁོང་མ་ཐོག་མ་སྔོན་ལ་ཀུན་སློང་ཡག་པོ་ཅིག་གསལ་བཏབ་ནས་བྱེད་གི་ཡིན་ན། ཨེ་ནི། གོ་ག་ཡིས་ནི་དེ་ཡི་གོ། ནུས་པ་རུ་ག་ལ་གང་བསམ་ཅི་འཐོན་ཐོན་ཡང་རེད། བ། དེ་ནས་ཨེ་ནི་ཁ་འདོན་གྱི་ལྗོངས་རུ་ག་རེ་བྱས་པ་དེ་ཡིས་དེ་ཡི། ཨེ་ནི། ཁ་ཐུག་འོས་པའི་དམིགས་རྣམ་རུ་བའི་ག་ཚོད་ཐུབ་ཐུབ་ཅིག་བསྐྱང་ཨེ་ནི་གཞུག་གུ་དེ་ཡང་ཅིག་བསྔོ་བ་བྱས་ཡ་རུ། དང་ཨེ་ནི། གལ་ཆེ་ཤོས་ཅིག། ཞོགས་ཀས་ཡ་ད་སོ་སོ་ཉིན་རེ་ཉིན་རེ་བའི་མི་ཚེ་རུ་འདུག་གསར་པ་ཡང་ཉི་མ་གསར་པར་འདུག་སོ་འགོ་ཚུགས་པ་ལྟར་ད་དེ་རིང་ངའི་མི་ཚེ་འདི། དེ་རིང་གི་ཉི་མ་འདི། སྤྱིར་བའི་མ་ཤི་བར་དུ།

བ་ག་སོགས་འཕེན་པ་བཏང་ནང་བཞིན་ཅིག་གིས་དེ་རིང་གི་ཉི་མ་འདི་ངས་ད་ཅིག་གིས་གཞན་དག་ལ་བའི་གནོད་འཚེ་བྱས་པ་དེ་གས་བྱུང་འདུག་ག་བྱུང་མི་འདུག་ག་ཨེ་ནས་ཞུ་དག་རེ་ཞིག་དང་དྲན་གསོ་ཞིག་བྱས་ཕྱི་མིག་ཞིག་བལྟས་ཕྱི་བལྟས་ཞིག་བཀླགས་བྱས། ཨང་དེ་རིང་ཉི་མ་འདི་ད་རང་ཞོགས་ཀས་འཕེན་པ་བཏང་ནང་བཞིན་བྱས་ནས་མི་ལ་ཡ་ཅིག་གནག་སེམས་གནོད་སེམས་སྡུག་ཅག་འདྲེས་པ་མ་བྱས་པ་ཞིག་བྱུང་འདུག་ན་ནི་ཨེ་ནས་སོ་སོ་དགའ་བ་སྒོམ་ད་དེ་རིང་ངས་ཡག་ཐག་ཆོད་བྱས་ཤག་ད་སང་ཉིན་ཡིན་ནའི་ངས་འདི་འདྲས་ཀྱི་བའི་སྡུག་ཅག་མེད་པ་ཅིག་ངས་སང་ཉིན་ཡིན་ནའི་དེ་ནང་བཞིན་བྱས་ནས་འདུག་ཟེར་ནས་བའི་ཉི་མ།

ཟ་མང་ཉུང་ལ་མ་ལྟོས་པའི་གང་བྱས་པ་དེ་ཅིག་ག་ཚོད་ཐུབ་ཐུབ་གི་སྤུས་དག་པོར་བྱེད། ཞེས་མེ་བཏང་ནང་བཞིན་བྱེད་ཀོ་མེ་ལྔས་ལ་མང་ཉུང་ལ་མ་ལྟོས་པའི་མེ་ག་རེ་བཏང་པ་དེ་ཀོ་བྷི་ཀའི་ཚ་བོར་གཅིག་དང་ཀོ་བྷི་ཀའི་ག་སོགས་རེད། ཆུ་སྐོལ་ཡིན་ནའི་ག་ཡིན་ནའི་ཀོ་བྷི་ཀའི་གྲུབ་འབྲས་ཐོན་པར་བྱེད་མཁན་ཡིན་ན་ཡག་པོ་རེད་མ་གཏོགས་གཞན་མེ་མེ་ཤིང་མང་པོ་ཞིག་བེད་སྤྱོད་བྱས་པ་ཡིན་ནའི་ཀོ་ད་གི་ཚེ་ཀོ་བྷི་ཀའི་གནད་ལ་འཁེལ་པོ་མ་བྱུང་ན་ཡང་ན་མེ་ཤིང་འཕྲོ་བརླག་སོང་བྱེད་པ་ཨོ་དཔེ་དེ་ནང་བཞིན་བྱས་ནས་ང་རང་ཚོ་ད་ཉིན་རེ་ཉིན་རེ་ཅིག་སོ་སོའི་ཅིག་སེམས་ལ་ཡ་བྷི་ལགས་ཅིག་དགེ་བ་ཡ་གོམས་གོམས་སུ་བཅུག་ཡ།

ཨེ་ཏིང་སྟོང་པ་ག་རེ་འདུག་སོང་བསྒྲིགས་བྱས་འདི་ནང་ཆུ་ཅིག་བླུག་མཁན་རུ་འདི་ཁ་ཤས་ཡོང་བསྡད་ཀྱིས། ངས་རྩེད་མོ་རུ་རྩེད་བྱས་ཨོ་ད་དེ་འདྲ་གནམ་གྲང་བོ་ཡིན་ཙང་ཨེ་ལག་པ་འཁྱག་ག་སོགས་རེད་དེ་གནམ་གྲང་བོ་ཡིན་ཙང་དམིགས་བསལ་ཅི་ཞིག་ནས་ཡོད་བཤད་བྱས། ཤེས་མ་ནས་རུ་བྱས་པ་ཡིན་ན་ཨེ་ཏིང་ཡོན་ཆབ་ཕུལ་དུས་ཙང་ནས་སྔོན་ལ་ཡ་མིན་ཏིང་ཏིང་ཡ་བརྩེགས་བྱས་པ་འདི་ཏིང་དང་པོ་དེ་ནང་ཆུ་ཏོག་ཅིག་བླུགས་རེད་པ། སྟོང་པ་ཅིག་མ་ཡོང་བྱས། ཨེ་ཏིང་ཡ་བརྩེགས་ནས་ཡོད་བསྡད་པ་འདི་ཏིང་དང་པོ་དེ་ནང་ལོགས་ཆུ་ཏོག་ཅིག་བླུགས་བྱས་པ་འདི་ཨེ་ནི་མ། ཏིང་རི་མེ་རི་མོ་རི་མ་ཆུ་བྱའི་སྟེང་གི་སྟེང་གི་བྱས་ཨིན་ཆུ་ཐིགས་ཐིགས་བཞག་བྱས་ཨིན་ཏིང་འདི་མ་འདུག་འདི་གི་འདུག་བ་ར་ཨིན་དེ་ནས་ཏིང་མཐའ་མ་མཐའ་མ་དེ་ནང་ལོགས་ལ་ཡ་གོང་མ་གོང་མ་ནས་མ་ཅིག་ཆུ་བྱའི་རུ་མ་བཏང་བྱས་པས་མ་བཤལ་བྱས་པས་ཨིན་ཆུ་རུ་མ་གས་ད་ཉམས་མང་ས་ལྷག་དེ་བ་དེ་ཨིན་ཕྱི་ལོགས་ལ་མ་ག་ཡིན་ད་ད་བ་ཆུ་བཤོ་ས་རུ་མ་བཤོས་ཨིན་ཀ་ཆུ་ཐིགས་ཐིགས་ལྷག་བྱས་ཆུ་ཐིགས་ཐིགས་ད་ཏིང་འདུག་ས་མ་ཨིན་སྒྲིག་བྱས་དུས་ཏིང་ཚང་མའི་ནང་ལོགས་ལ་ཡ་ཆུ་ཐིགས་ཐིགས་ཐིགས་ཡོད་པ་ཆགས་སོང་བ་དཔེ་སྟོང་པ་ར་མེད་པ་ཆགས་སོང།

སོ་སོས་པའི་བརྩི་བཀུར་ཡོད་སའི་མི་གཅིག་ལ་ཡར་དཔེར་ན་ཇ་བླུག་པ་ཡིན་ན། ཇ་ཕོ་རོགས་ཟེར་བླུག་ན་འགྲིག་གི་མ་རེད་པ། ཁོ་རེ་མིག་གུས་པ་དང་བཅས་ནས། ཇ་དེ་མ་ཕོ་རོགས་ཅིག། ཇ་མ་ཁེངས་རོགས་དེ་རེ་མེད་དེ་ངས་འདུག་ཟེར་ནས་ད་བླུག་དགོས་རེད་པ། འོ་འདི་ནང་བཞིན་བྱས་ནས་ང་རང་ཚོའི་ད་ད་མཆོད་ཡུལ་གོང་མ་ལ་ཡར། མཆོད་ཡོན་འདུག་ཚར་ནས་ཅིག་ཡོན་ཆབ་ཕུལ་དུས་འོ་ད་ཏིང་གི་ནང་ལོགས་ལ་ཡར། ཆུ་མ་སྔོན་ལ་ཆུ་ཆུང་ཆུང་བྱས་དཀྱིལ་དེ་ཉམ་ཆུ་ཤུགས་ཆེ་ཙམ་བྱས། མཇུག་དེ་ཡང་ཉུང་ཙམ་བྱས་ནས་འབྲུ་མ་ཟེར་ཟིན་འདུག་བ། ཏིང་སྒྲིག་ཡ་དེ། ཞེ་དྲག་རང་ཕ་ག་སོགས་རེད།

ཡོད་རེད། ཨ་ནི་མཆོད་སྡོང་སོབ་སོབ་ཅིག་བྲིས་ན་ཨ་ནི་དུ་བ་ཞེ་དྲག་རྒྱག་ཨ་ནི། དེ་དུ་དྲེག་དེ་པའི་ཁོག་ལེ་ལ་བོ་ཅིག་དང་ཨ་ནི། ཡུན་ཞག་མ་འདང་ཅིག་ཡོང་བསྡད་ཀྱི་འདུག་མི་ཞིག་གིས་ལ་སེམས་ན་བྱས་བྱས་དེ་དེ་ཆེ་བོ་དེ་ཡུན་རིང་པོ་འདང་ཡག་དེ་ད་ལྟ་ཡིན་པའི་མི་ཞིག་དེ་ག་འདྲ་བའི་གི་ཞག་ག་དེ་རེད་གསུངས་མྱོང། ཁོང་ཞག་ང་བྲིས་ཤིང་པོ་རེད་གི་ཞིང་པོ་འདི་ཚོ་ནི། ཨོ་བྱས་ནི། བྱས་ནི་འོ་ད་ག་འདྲ་ང་རང་ཚོའི་མཆོད་སྡོང་དེ་ཚོའི་གྲས་དེ་དང་དོད་བྱས་ནི། དེ་དང་དེ་གལ་ཆེན་པོ་འདུག་བ། ཆེ།

བཤགས་པ་ལ་ཡང་ནི། ཐོག་མར་སྟོབས་བཞི་ཚང་གཅིག་དགོས་པ་རེད། སྐྱབས་འགྲོ་སེམས་བསྐྱེད་བྱས་པ་རྟེན་གྱི་སྟོབས། དེ་ནས་ནི། སྔར་ཕན་ཆད་བའི་སྡིག་པ་བསགས་བཞག་པ་དེ་ལ་ཡང་ནི། ཉེས་པའི་ཚོགས་དེ་ལ་བའི་སྙིང་ཁུང་རུས་པའི་གཏིང་ནས་ད་ངས་ནོར་འཁྲུལ་ཆེན་པོ་བྱུང་ཤག་བསམ་པའི་འགྱོད་པ་ཤུགས་ཆེན་པོ་དགོས་ཡོད་དུག་ཁོང་དུ་སོང་བ་ལྟ་བུའི་འགྱོད་སེམས་དགོས་སེ། རྗེ་བཙུན་མི་ལས་ཀྱང་སྡིག་བཤགས་པས་ཨེ་དག་བསམ་པ་ན་འགྱོད་པ་ཆེ་ན་དག་པ་ཡིན་གསུང་བ་ནང་བཞིན་གྱི། འགྱོད་པ་ཡག་པོ་ཡོད་ན་སྡིག་པ་དག་ཐུབ་ཀྱི་ཡོད་རེད་འགྱོད་པ་མེད་ན་སྡིག་པ་དག་གི་ཡོད་མ་རེད། དེ་འདྲ་ཡིན་པ་ཡིན་དུས་འགྱོད་པ་ཡག་པོ་ཡོང་བ་རེད་འགྱོད་པ་ཡོང་བ་ལ་ཡང་འདྲ་སྟེ། ལམ་རིམ་ག་ས་རེ་སྤྱོད་འཇུག་ལས་གསུངས་པ་ནང་བཞིན་བྱས་ནས་འཆི་བར་ངེས་པ་དང་འཆི་བའི་གནས་སྐབས་ལ་ཡང་ནི་དངོས་གནས་དག་ཅིག་སྐྱབས་མེད་མགོན་མེད་ཀྱི་ད་རང་བཞིན་ཡིན་པར། ནི་ནི་སོ་སོ་ག་སོགས་རེད་པས་འཇིགས་པ་མཐའ་དག་ལས་ད་གཏན་དུ་བའི་སྐྱབས་གནས་དེ་བསོད་ནམས་གཅིག་པུ་རེད་ནི་བསོད་ནམས་ཀྱི་ནི་བསགས་དགོས་ཀྱི་རེད་ནི་དེའི་འགལ་ཟླ་ལྡོག་ཕྱོགས་ནི་བས་སྡིག་པ་བསགས་བཞག་པ་དེ་ནི་དངོས་གནས་དྲང་གནས་ཀྱི་ད་བས་གནས་སྐབས་ཐམས་ཅད་དུ་བས་ཕུང་བར་བྱེད་ཡག་གི་རང་བཞིན་ཡིན་པར་དེའི་དེ་ཡར་དྲན་པ་བྱས་ནས་དེ་འདྲ་གི་ཐོག་ནས་ནི། འགྱོད་པ་སྐྱེ་དགོས་ཡོད་པ་རེད། འགྱོད་པས་ཟིན་པའི་ཐོག་ནས་ཨེ་ནི། རང་ཕྱིན་ཆད་ད་སྣ་བསུན་གཅིག་ཁྱེར་ཚར་ཡིན་དུས་ད་ཅིག་བསླབ་བྱ་བརྒྱ་ལས་སྣ་བསུན་གཅིག་ཟེར་ནས་འཇིག་རྟེན་ཁ་དཔེ་ལ་ཡོད་པ་ནང་བཞིན་ཨེ་ནི་ཕྱིན་ཆད་དངོས་གནས་རང་ད་སྡིག་པ་མི་དགེ་བའི་ཕྱོགས་དེ་ཚོའི་གྲས་རེད་ཨེ་ནི་བས་སྲོག་ལ་ཐུག་ཀྱང་མི་བྱེད་སྙམ་པའི་སྡོམ་སེམས་བརྟན་པོ་སྐྱེས་ནི་ཨོ་དེ་ད་དེ་ད་འདི་གྲས་དེ་ཚང་བའི་ཐོག་ནས་ཨེ་ནི། དངོས་གཞི་གཉེན་པོ་ཀུན་སྤྱོད་ཀྱི་སྟོབས་ཟེར་དེ་ཡང་དེ་ལ་ཨེ་ནི། སྡིག་པ་དག་ཡག་གི་ཆེད་དུ་དམིགས་ནས།

གཅིག་འགྲན་སེམས་ཞེས་ཨ་འདྲ་བོ་གཞན་གྱིས་དགེ་བ་བསགས་པ་ལ་ཕྲག་དོག་དང་འགྲན་སེམས་དང་དེ་འདྲ་མེད་པར་སྙིང་ཁུང་རུས་པའི་གཏིང་ནས། དབུལ་པོས་གཏེར་རྙེད་པ་ནང་བཞིན་གྱི་དགའ་བ་བསྒོམས་ནས་བྱེད་ཀྱི་ཡིན་ན། ཨེ་ནི་དགེ་བ་གོང་ནས་གོང་དུ་སྤེལ་ཡ་ལ་ཡ་འཕེལ་ཡ་ལ་བའི་ཞེ་དྲག་གི་བུ་གའི་རླབས་ཆེན་པོ་ཡོད་པ་བྱས་ནས་འདི་འོག་ཨེ་ནི་བའི་ཉམས་ལེན་གྱི་བའི་དོན་ཆེན་པོ་ཞིག་པ་རྗེས་སུ་ཡི་རང་བྱས་ཟེར་ཏེ། ད་དེ་ལྟ་བུའི་རྗེས་སུ་ཡི་རང་བ་སྒྲུབ་ཚུལ་ནི། ནི། སེམས་ཅན་ཀུན་གྱི་ངན་སོང་གི་ཞེས་སོགས་ནས་མ། ད་འཁོར་བར་གནས་པའི་འཁོར་བའི་སེམས་ཅན་ཀུན་གྱི་ངན་སོང་གི་སྡུག་བསྔལ་རེ་ཞིག་ཐར་ཏེ། དེ་ད་གཅིག་ངལ་གསོའི་གནས་ཏེ་མངོན་མཐོ་ལྷ་མིའི་ལུས་རྟེན་ཐོབ་ནས་ཡོད་པ་དང། དེ་འདྲ་རེ་བས་ད་ལུས་རྟེན་ཐོབ་ཡག་དགེ་བ་དང། སྡུག་བསྔལ་ཅན། སྡུག་བསྔལ་ཅན་དག། མངོན་མཐོའི་བདེ་བ་ལ། རེ་ཞིག་པའི་གནས་ནས་ཡོད་པ་རྣམས་ལ་ཨེ་ནི་དགའ་བས་རྗེས་སུ་ཡི་རང་ངོ་བྱས། མདོར་ན་ཨེ་ནི་སྡུག་བསྔལ་ངལ་གསོ་མངོན་མཐོའི་ལུས་རྟེན་ཐོབ་ཡག་གི་རྒྱུ་དགེ་བ་དང། རྒྱུ་དགེ་བ་དེ་ལ་བརྟེན་ནས་རེ་ཞིག་ཨེ་ནི་མངོན་མཐོའི་ལུས་རྟེན་གྱི་ད་གཅིག། མངོན་མཐོའི་ལུས་རྟེན་གྱི་བདེ་བའི་འབྲས་བུ་ལ་གནས་ནས་ཡོད་བསྡད་མཁན་མདོར་ན་མངོན་མཐོ་རྒྱུ་འབྲས་གཉིས་ལ་ཨེ་ནི་རྗེས་སུ་ཡི་རང་བ་བྱེད་པ་ཡིན་པ་རེད། དེ་ནས་ནི་ངེད་རང་གིས་ཨེ་ནི་བྱང་ཆུབ། རྒྱུར་གྱུར་པའི་ཐར་པའི་དགེ་བ་བསགས་པ་དེ་ལ་ཡང་རྗེས་སུ་ཡི་རང་ངོ། ངེས་ལེགས་ཀྱི། ཨེ་ནི་རྒྱུ་ལ་རྗེས་སུ་ཡི་རང་བར་བྱས། དེ་ནས་ལུས་ཅན་འཁོར་བའི་སྡུག་བསྔལ་ལས། ཨེ་ནི། ད་གཅིག་ལམ་བསླབ་པ་གསུམ་ཉམས་སུ་བླངས་ནས་ངེས་འབྱུང་གི་བསམ་པས་ཀུན་ནས་བསླངས་ཏེ་ལམ་བསླབ་པ་གསུམ་ཉམས་སུ་བླངས་པའི་མཐུ་ལས། ཨེ་ནི། ལུས་ཅན་གང་དག་འཁོར་བའི་སྡུག་བསྔལ་ལས་ཡོངས་སུ་འདས་ནས། ཨེ་ནི། ངེས་པར་བུ་གས་ད་ཐར་པ་ཐོབ་པ། ཐར་པ་ཐོབ་སྟེ་ཐར་པའི་འབྲས་བུ་ལ་གནས་བསྡད་མཁན་དེ་ལ་ཡང་ཡི་རང་ངོ། ངེས་ལེགས་རྒྱུ་འབྲས་གཉིས་ལ་རྗེས་སུ་ཡི་རང་བ་བྱས། དེ་ནས། སྐྱོབ་པ་རྣམས་ཀྱི། བྱས་ཏེ། ད། སྐྱོབ་པ་བྱང་ཆུབ་སེམས་དཔའ་རྣམས་ཀྱིས། ཨོ་མ་རེད་པ། སྐྱོབ་པ་སངས་རྒྱས་རྣམས་ལ་བྱས་ནས་སྐྱོབ་པ་སངས་རྒྱས་རྣམས་ཀྱི་རྫོགས་པའི་བྱང་ཆུབ་དང། ཨེ་ནི། རྒྱལ་བའི་སྲས་བྱང་ཆུབ་སེམས་དཔའི་ས་བཅུ་ལ་ཡང་ཡི་རང་ངོ། ད་འདི་ངེས་ལེགས་ཐམས་ཅད་མཁྱེན་པ་རྒྱུ་འབྲས་གཉིས་ལས་ཐམས་ཅད་མཁྱེན་པ་ཐམས་ཅད་མཁྱེན་པའི་ད་གོ་འཕང་འབྲས་བུ་དང། དེ་ཐོབ་བྱེད་ཀྱི་རྒྱུ་ཨེ་ནི་ས་བཅུའི་ཡོན་ཏན་བྱས་ནས་དེ་དག་ལ་ཡི་རང་ངོ། དེ་བཞིན་དུ། དེ་དག་གི་རྒྱུ་སེམས་ཅན་ཐམས་ཅད་བདེ་བར་མཛད་པའི་ཆེད་དུ་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་པའི་དགེ་བ་རྒྱ་མཚོ་ལྟ་བུ་དང། སྦྱོར་བ་སེམས་ཅན་ཐམས་ཅད་ལ།

ཕྱོགས་རྣམས་ཀུན་གྱི་སངས་རྒྱས་ལ་ཐལ་མོ་སྦྱར་ཏེ་གསོལ་བ་ནི། ད་འདི་ནས་མར། ཆོས་འཁོར་བསྐོར་བར་བསྐུལ་བ་དེ་ཡིན་པ་རེད། ཕྱོགས་རྣམས། ད་ཕྱོགས་རྣམས་ཀུན་གྱི་ད། ད་ཕྱོགས་རྣམས་ཀུན་གྱི་ཨེ་ནི་སངས་རྒྱས། ད་ལྟ་བའི། སངས་རྒྱས་ནས་རིང་པོར་མ་ལོན་པ། ཨེ་ནི་ཆོས་ཀྱི་འཁོར་ལོ་དེ་ད་གདོད། པས་བསྐོར་བར་བཞེད་ནས་ཡོད་བསྡད་མཁན་དེ་ཐམས་ཅད་ལ་དམིགས་ནས་ཨཱ་ནི་ལུས་ཀྱི་རྣམ་འགྱུར་ཐལ་མོ་སྦྱར་ཏེ། ཨཱ་ནི། ད་གཅིག་ལུས་ངག་གིས་གསོལ་བ་ནི། ཨཱ་ནི། སྣོད་སེམས་ཅན། ནམ་མཁའི་མཐས་གཏུགས་པའི་སེམས་ཅན། སྡུག་བསྔལ་གྱིས་མནར་ཞིང་བླང་དོར་གྱི་གནས་ལ། ཨཱ་ནི། བླང་དོར་གྱི་གནས་ལ་མི་ཤེས་པའི་མུན་པས་ཀུན་ནས་འཐོམས་ཏེ་ཡོད་བསྡད་མཁན་རྣམས་ལ། ཨེ་ནི་དེ་འདྲའི་འདྲ་བའི་ད་གཅིག་བླང་དོར་གྱི་གནས་ལ་རྨོངས་པའི་ཨེ་ནི་པའི་མུན་པ་བསལ་ཡག་གི་ཆོས་ཀྱི་སྒྲོན་མེ་སྦར་དུ་གསོལ། དེ་ནས་མྱ་ངན་ལས་མི་འདའ་བར་གསོལ་བ་འདེབས་པ་དེ་ཡིན་པ་རེད། ཡང། ཕྱོགས་བཅུ་ཕྱོགས་བཅུ་པའི་ཞིང་གང་དང་གང་ལ་ཨེ་ནི་འོ་དེ་བཞིན་གཤེགས་པ་ཨེ་ནི་རྒྱལ་བ་ད་ལྟ་བས་ད་ཆོས་ཀྱི་འཁོར་ལོ་བསྐོར་ནས་མྱ་ངན་ལས་འདའ་བར་བཞེད་ནས་ཡོད་བསྡད་མཁན་དེ་དག་རྣམས་ལ་བའི་ཆེད་དུ་དམིགས་ནས། ལུས་ཀྱི་རྣམ་འགྱུར་ཐལ་མོ་སྦྱར་བའི་ཐོག་ནས་གསོལ་བ་ནི། ཨོ་ནམ་མཁའི་མཐས་གཏུགས་པའི་འགྲོ་བ་འདི་དག། བློ་གྲོས་ཀྱི་མིག་ལྡོངས་པར་མི་འགོད་པ་སྟེ་བློ་གྲོས་ཀྱི་མིག་ལྡོངས་པར་མི་འཇོག་པར་མི་འཇོག་ཅིང། བསྐལ་པར་མི་འཇོག་པ་དེ་དག་ལ་བའི་ཆོས་ཀྱི་འཁོར་ལོ་རྒྱུན་མི་ཆད་དུ་བསྐོར་ནས་བསྐལ་པ་བསྐལ་པ་ནས་བསྐལ་པ་བྱས་ནས་བསྐལ་པ་གྲངས་མེད་པར་བཞུགས་སུ་གསོལ་བཞུགས་པར་གསོལ་བ་བཏབ་པ

གང་བསགས་པ་གང་ཡིན་པ་དེས་ནི་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་ཐམས་ཅད་བསལ་བའི་རྒྱུར་འགྱུར་བར་ཤོག། དེ་སྤྱིར་སྨོས། ད་ནི་ནི་བྱེ་བྲག་ཏུ། འགྲོ་བ་ནད་པ། འགྲོ་བ་ནད་པ་ཇི་སྲིད་དུ། ནད་གསོས་གྱུར་གྱི་ད་འགྲོ་བ་ནད་པ། པའི་ཇི་སྙེད་པའི་ཡོད་པ་དེ་ཐམས་ཅད་ཇི་སྲིད་དུ་ནད་གསོས་པར་མ་གྱུར་གྱི་བར་དུ་ནི། ནད་གསོས་པར་གྱུར་གྱི་བར་དུ་ནི། བདག་ཉིད་སྨན་དང། སྨན་པ་ཉིད་དག་ཏུ་དང། དེ་ཡི་ནད་གཡོག་བྱེད་པར་ཤོག། ཟས་དང་སྐོམ་གྱི་མུ་གེའི་བསྐལ་པ་ཡོང་བའི་སྐབས་ལ་ཡ་བ། ཟས་དང་སྐོམ་གྱི་བདག་གི་དགེ་བའི་རྩ་བ་འདི་དག་གི་མཐུ་ལ་བརྟེན་ནས། ཟས་དང་སྐོམ་གྱི་ཆར་ཕབ་སྟེ་བཀྲེས་དང་སྐོམ་པའི་གནོད་པས་གདུངས་ནས་ཡོད་བསྡད་པའི་ཉམ་ཐག་པའི་སེམས་ཅན་རྣམས་ཀྱི་བཀྲེས་སྐོམ་གྱི་གནོད་པ་མཐའ་དག་བསལ་བར་ཤོག། མུ་གེའི་བསྐལ་པ་བར་མའི་ཚེ། དང་ནི། ཨེ་ནི། རེ་བའི་ཟས་དང་སྐོམ་དུ་གྱུར་ནས་ཨེ་ནི་སེམས་ཅན་མཐའ་དག་གི་རེ་བ་སྐོང་ཐུབ་པ་ཞིག་ཡོང་བར་ཤོག། སེམས་ཅན་ཡོ་བྱད་ཀྱིས་ཕོངས་ཤིང་དབུལ་བ་རྣམས་ལ་བདག་ནི་མི་ཟད་པའི་གཏེར་དུ་གྱུར་ཏེ། སེམས་ཅན་གང་དང་གང་གིས་ཅི་དང་ཅི་འདོད་པའི་ཡོ་བྱད་སྣ་ཚོགས་པ་དང། ཡོ་བྱད་དམ་མཁོ་དགུ་པའི་སྣ་ཚོགས་སུ་ཨེ་ནི་གྱུར་ནས། ཨེ་ནི། སེམས་ཅན་དེ་དག་གིས་འབད་པ་མེད་པར་ལོངས་སྤྱོད་ཐུབ་ཡ་གི་ཨེ་ནི་མདུན་དུ་ཉེ་བར་གནས་པར་གྱུར་ཅིག། ལུས་དང་དེ་བཞིན་དུ་ལོངས་སྤྱོད་དང་དུས་གསུམ་གྱི་དགེ་བ་ཐམས་ཅད་ཀྱང་སེམས་ཅན་ཀུན་གྱི་དོན་བསྒྲུབ་པར་བྱ་བའི་ཕྱིར། ལན་དང་གྲགས་པ་དང་རྣམ་སྨིན་འདི་འདྲ་ལ་མི་རེ་བར་ཕངས་པ་མེད་པར་སྙིང་ཁོང་རུས་པའི་གཏིང་ནས་གཏང་བར་བྱའོ། དེ་གཏང་དགོས་པའི་རྒྱུ་མཚན་ག་རེ་ལབ་ན། ལུས་ལོངས་སྤྱོད་དགེ་རྩ་དང་བཅས་པ་བཏང་བ་ལས། དགེ་རྩ་དང་བཅས་པ་ཐམས་ཅད་བཏང་བའི་སྒོ་ནས་མྱ་ངན་ལས་འདས་པའི་གོ་འཕང་ཐོབ་ཐུབ་པ་ཡོང་གི་རེད། བདག་ཉིད་མྱ་ངན་ལས་བདག་གི་བློ་ངེས་འབྱུང་གི་རྟགས་ཀྱིས་འཁོར་བ་མཐའ་དག་ཉེས་དམིགས་ཀྱི་རང་བཞིན་འཁོར་བ་མཐའ་དག་སྡུག་བསྔལ་གྱི་རང་བཞིན་དུ་མཐོང་ནས། མདོར་ན། ཉོན་མོངས་པ་ལ་དགྲར་མཐོང་སྟེ་ཉོན་མོངས་པའི་གཡུལ་ལས་རྒྱལ་བའི་ད་མྱང་འདས་དག་བསྒྲུབ་འདོད་ཀྱི་ཡོད་རེད་དེ་འདྲས་སོང་བ་ཡིན་དུས་ཙང་ནས་ནི་ལུས་ལོངས་སྤྱོད་དགེ་རྩ་བཅས་པ་ཐམས་ཅད་ནི་བཏང་དགོས་ཀྱི་རེད། ཨོ། དེ་ཙམ་དུ་མ་ཟད་མ་བཏང་བར་བཟུང་བསྡད་ན་ཡང་མཐའ་མ་ནི་རི་ཐང་ལུས་ལོངས་སྤྱོད་ཀྱི་ཡིད་དེ་བྲལ་རྒྱུ་རེད། དེ་འདྲས་ཡིན་པ་ཡིན་དུས་རི་ཐང་ཆེ་གི་འདས་གསོན་གྱི་སྐབས་གང་དུ་ཡིན་པ་ཡིན་ན་ཡང་མཐའ་མ་རི་ཐང་ཆེ་གི།

ཡང་ན་ཐོ་འཚམས་པའི་ཅོ་འདྲི་བའམ། ག་ཞ་སྟེ་པའི་དགོད་བག་གི་ཅི་ཀའི་ཡ་མཚན་ཚེ་ཡང་པའི་དེ་འདྲེ་གི་པའི་བསྟན་བཤིག་སློང་ས་སོགས་རུ་བྱས་ནས་དེ་འདྲེ་གི་པའི་དགོད་པའི་པའི་ནི་ཡུལ་དུ་བྱས་ནས་ག་ཞའི་རྒྱུ་བྱེད་པའམ་རྒྱུ་བྱས་ཀྱང་རྒྱུ་བྱེད་པ་ཡང་རུང་སྟེ། བདག་གི་ལུས་འདི་ཞེ་ཐག་པ་ནས་སེམས་ཅན་མཐའ་དག་ལ། ཨེ་ནི་བྱིན་ཟིན་པ་ཡིན་པས་ད་ལྟ་རང་ལ་ཡར་ཕ་གི་ཞིག་ཐོ་འཚམས་པ་བརྙས་བཅོས་བྱེད་མཁན་དེ་དག་ལ་སྙིང་ཐག་པ་ནས་བསྔོས་ཟིན་པ་ཡིན་དུས་ཙང་ནས་ཨེ་ནི་ཁོ་རང་ཚོས་གང་འདོད་པ་དེ་བྱེད་དུ་ཆུག་ཨོ་དེ་དེ་མིན་གྱི་སོ་སོའི་པའི་ལུས་ལ་ཡང་མི་གཅིག་ཁྱད་གསོད་ཨེ་ནི་ཅོ་འདྲི་བྱས་པ་དེ་རྒྱུ་མཚན་དུ་བྱས་ཏེ་ཨེ་ནི་ལུས་བསྲུང་ཡར་ལ་ཡང་ལུས་ཀྱི་པའི་ཕྱོགས་རུ་རང་གི་ལུས་ཀྱི་ཕྱོགས་རུ་བཟུང་ནས་ཨེ་ནི་དེ་ལ་ཡར་ཕར་ཞིག་ལན་བྱས་ནས་དགོས་པ་ཡོད་མ་རེད་དེ་འདྲ་ཡིན་པ་ཡིན་དུས་འདི་ཡི་ཁ་ཏས་ཅི་ཞིག་བྱ།

བདག་ལ་དམིགས་ནས་ནམ་དུ་ཡང། སེམས་ཅན་འགའ་ཡང་དོན་མེད་པར། དོན་མེད་པ་དང་མི་འདོད་པའི་རྒྱུར་མ་གྱུར་ཅིག། བདག་ལ་དམིགས་ནས་སྐྱེ་བོ་མཆོག་དམན་སུ་གང་དག་གིས་ཀྱང། ཁྲོ་འམ་དད་པའི་སེམས་བྱུང་ན། ད་འདི་དད་པ་ཟེར་ཚིག་འདི། མ་དག་ཡིན་གསུང་གི་འདུག་གོ། ཁུ་ནུ་བླ་མ་རིན་པོ་ཆེ་གིས། ཨ་ནི་དཀོར་བདག་ཞེས་པ་འོད་ཟུར་ཡོད་མེད།

བདག་འདི་དེ་འདྲ་ཡིན་པ་ཡིན་དུས་བདག་ལ་དམིགས་ནས་སྐྱེ་བོ་མཆོག་དམན་སུ་གང་དག་གིས་ཁྲོའམ། མ་ཁྲོ་ན་ཡང་མི་དགའ་བའི། མི་དགའ་བའམ་མི་འདོད་པའི་སེམས་བྱུང་ན། སེམས་དེ་ཉིད་སེམས་དེ་ཉིད་ལ་བརྟེན་ནས་རྟག་ཏུ་དེ་དག་གི་དོན་ཀུན་འགྲུབ་པའི་རྒྱུར་གྱུར་ཅིག། ད་སེམས་དེ་དག་སེམས་དེ་ཉིད་ལ་བརྟེན་ནས་རང་དང་ངན་འབྲེལ་སོགས་བྱུང་བ་ཡིན་དུས་དེ་དག་སེམས་ཅན་དེ་དག་གིས་སླར་སེམས་ཅན་དེ་དག་གི། གནས་སྐབས་དང་མཐར་ཐུག་གི་དོན་ཀུན་འགྲུབ་པའི་རྒྱུར་གྱུར་ཅིག། ད་དེ་ནས་སྦྱོར་བའི་སྒོ་ནས་ད་གང་དག་སེམས་ཅན་གང་དག་གིས་ངག་གི་སྒོ་ནས་བདག་ལ་ཅིག་ཁ་བཏང་ནས། ཅིག། བརྫུན་གྱིས་བསླུ་བ། བརྫུན་གྱིས་བསླུ་བར་བརྩམས་པ། ཡང་ན་ཅིག་ཚིག་རྩུབ། འོ་དེ་འདྲ་གྱིས་པའི་སྙན་མེད་ཅིག་ཁ་ཟེར་རམ། གཞན་དག། ཨ་ནི་བའི། ལུས་ཀྱིས་དངོས་སུ་ཕུལ་བའི་བརྡེག་འཚོག་ལྟ་བུའི་གནོད་པ་བྱེད་པའམ། དེ་བཞིན་དུ་སེམས་ཅན་གང་དག་གིས་རྒྱབ་ལ་ཡང་ལྐོག་ལ་ཕྱར་ཀ་གཏོང་ཡང་རུང། ཐམས་ཅད་ནི་རང་དང་ཕུལ་བའི་འབྲེལ་བ་ལས་ཀྱི་འབྲེལ་བ་བྱུང་བ་ཡིན་དུས་ཙཱ་ནས་དང། ངན་འབྲེལ་རུ་ཆགས་པ་ཡིན་དུས་ཙཱ་ནས་དེ་ཐམས་ཅད་ཀྱང་མཐར་ནི་རང་གིས་པའི་ད་ཅིག་དེ་དག་ལ་ཕུལ་བའི་ཕན་པ་བསྒྲུབ་ཐུབ་ཡག་ཕན་པ་བསྒྲུབ་པའི་ཕན་པ་བསྒྲུབ་ཐུབ་ཡག་ཅིག་དང་ཐམས་ཅད་ཨ་ནི། བྱང་ཆུབ་མཆོག་ལ་འགོད་པའི་སྐལ་ལྡན་དུ། འགྱུར་བར་ཤོག་ཅིག། དེ་བཞིན་དུ། བདག་ནི། བདག་ན་ད་ལྟ་སོ་སོ་ཁ་ད་ད་ཡོད་མ་རེད་དེ། ཡིན་ན་ཡང་སྙིང་ཁོང་རུས་པའི་གཏིང་ནས་ད་ནམ་མཁའི་མཐས་གཏུགས་པའི་སེམས་ཅན་ཐམས་ཅད་ལ་ཕན་བདེ་སྒྲུབ་འདོད་ཀྱི་བློ་པའི་ཡང་ནས་ཡང་དུ་བསྐྱེད། དེ་དག་ཅིག་ཕན་པ་སྒྲུབ་ཡག་གི་པའི་དང་བའི་དམ་བཅའ་བཞག། དེའི་དོན་དག་ལ་རྣམ་མཁྱེན་རྒྱལ་བའི་གོ་འཕང་སྒྲུབ་ཡག་གི་སྙིང་ཁོང་རུས་པའི་གཏིང་ནས་སེམས་ལ་སྐྱེས་ནས་ཐག་པའི་སྙིང་སྟོབས་སྐྱེས་ནས་ཡོད་པ་ཡིན་དུས། ངམ་ངམ་ཤུགས་ཤུགས་ཀྱིས་ད་སོ་སོའི་བསམ་བློའི་ནང་ལ་ཡ། བདག་ནི། གནས་སྐབས་དང་མཐར་ཐུག་ག་དུས་ཡིན་ནས། མགོན་མེད་པ་མགོན་གྱིས་ཕོངས་ནས་ད་ལྟ་བའི་མགོན་དགོས་ཡག་གི་རིགས་དེ་ལ་རིགས་དེ་དག་རྣམས་ཀྱི་མགོན་དུ་འགྱུར་བར་ཤོག། ལམ་ཞུགས་རྣམས་ཀྱི་ད་ལམ་སྟོན་མེད་པ་བྱས་ནས་ལམ་སྟོན་མེད་པའི་ལམ་ཞུགས། མགོ་འཐོམས་ནས་ཡོད་མཁན་དེ་འདྲ་ཚོ་ལ་ལམ་སྟོན་གྱི་དེད་དཔོན་དེད་དཔོན་དང། ད་ག་ནང་བཞིན་གྱི་ཆུ་བོ་བརྒལ་འདོད་པ་རྣམས་ཀྱི་ཨེ་ནི་ད། འོ་ད་ཆུ་བོ་ཆེན་པོ་ལས་བརྒལ་འདོད་པ་རྣམས་ཀྱི་ཨེ་ནི་གྲུ་དང་ནི། ད་ག་ནང་བཞིན་གྱི་ཨེ་ནི་རྒྱ་མཚོ་ལས་བརྒལ་བའི་གཟིངས་དང། ཆུ་ཕྲན་ལས་ཕར་སྒྲོལ་བར་བྱེད་ཡག་གི་ཟམ་པ་ཉིད་དུ་ཡང་འགྱུར་བར་ཤོག། ཨེ་ནི་སྐམ་གྱི་གླིང་དོན་དུ་གཉེར་བ་རྣམས་ལ་གླིང་དང་ནི། མུན་པས་འཐོམས་པའི་ནི། འོག་ལ་ཡང་དག་ཅིག། འོག་ལ་གནས་ཏེ་འོག་ལ་པའི་སྡུག་བསྔལ་གྱིས་མནར་ནས་ཡོད་བསྡད་པའི་ཉམ་ཐག་པ་རྣམས་ཀྱི་ཆེད་དུ། ནི། སྣང་བ་འབྱུང་བའི་མར་མེ་འདོད་པ་རྣམས་ལ་མར་མེ་དང། དེ་བཞིན་དུ། གནས་མལ་གྱིས་ཕོངས་ཏེ་ད་ལྟ་གནས་མལ་འདོད་པ་རྣམས་ལ་གནས་མལ་དང། དེ་བཞིན་དུ། ལུས་ཅན། པའི་བྲན་འདོད་པ་པའི་བྲན་གྱིས་ཕོངས་ནས་ཡོད་བསྡད་པ་རྣམས་ལ། རྣམས་ལ་དང་ནི། ནི་ལུས་ཅན་དེ་དག་གི། ནི། པའི་བྲན་དུ་འགྱུར་བར་ཤོག། བྲན་འདོད་པ་ཀུན་གྱི་བྲན་དུ་འགྱུར་བར་ཤོག། མདོར་ན། ཡིད་ལ་གང་བསམས་པ་བཞིན་དུ། འབད་མེད་ལྷུན་གྲུབ་ཀྱི་ཚུལ་དུ་འབྱུང་བར་བྱེད་ཡག་གི་ཡིད་བཞིན་གྱི་ནོར་བུ་དང། བུམ་པ་བཟང་པོ་དང། ཅི་འདོད་སྒྲུབ་པའི་རིག་སྔགས་གྲུབ་པ་དང་བཅུད་ལེན་གྱི་སྨན་ཆེན་པོ་དང་དཔག་བསམ་གྱི་ནི་ཤིང་དག་དང། ལུས་ཅན་རྣམས་ཀྱི། འོ་ཡ་ད། འདོད་པ་འདོད་འཇོའི་འདོད་འཇོའི་བར་ཨེ་ནི་གྱུར་བར་ཤོག། མདོར་ན། དཔེར་ན། ཨེ་ནི། ས་དང་སོགས་སྒྲས་བསྡུས་པ་ཆུ་དང་རླུང་དང་མེ། ནམ་མཁའ་སེ་དེ་དེ་འདྲས་ཀྱི་ད་འབྱུང་བ་ཆེན་པོ་རེད་ད་ས་ཆུ་མེ་རླུང་བཞི་འབྱུང་བ་ཆེན་པོ་བཞི་དང། དེ་ནས་འབྱུང་བ་དེ་རྣམས་ཀྱང་གང་ལ་བརྟེན་ཡག་གི་ནམ་མཁའ་བྱས་ནས། འོ་ཡ། དེ་འདྲས་འདྲས་པའི་ད། འབྱུང་བ་དེ་དག་ནང་བཞིན་གྱི། དུས་རྟག་པར་ཡང་སེམས་ཅན་དཔག་ཏུ་མེད་པ་ཡི། རྣམ་པ་མང་པོའི་སྒོ་ནས། རྟེན་བྱས་ནས་རྟེན་གཞི་ཞེས་ཡང་ཡང་ཉེ་བར་འཚོ་བའི་གཞིར་ཤོག། འོ་ད་མགོན་པོ་ཀླུ་སྒྲུབ་ཀྱི་རིན་ཆེན་ཕྲེང་བའི་ནང་ལོགས་ལ་ཡང། ས་དང་ཆུ་དང་མེ་དང་རླུང་སྨན་དང་དགོན་པའི་ཤིང་བཞིན་དུ་རྟག་ཏུ་སེམས་ཅན་ཐམས་ཅད་ཀྱིས་རང་དགར་དགག་མེད་སྤྱད་བྱར་ཤོག་སེ་འདི་ཡིན་པ་རེད། རང་ཟེར་ན། ལྟ་ཅིག་དེ་བས་རང་དོན་གྲུབ་ཡག་ལ་ཅིག་ལྟ།

ཨོ་ཨེ་ནི་བདག་དགེ་མ་ལུས་དེར་སྨིན་ཤོག་སེ་རང་ལ་ཡང་གཅིག་གིས་བཟང་པོའི་ཡོན་ཏན་གང་ཡོད་པ་གཅིག་གིས་བསོད་ནམས་ཀྱི་ཕུང་པོ་གང་ཡོད་པ་དེ་ཐམས་ཅད་སྙིང་ཁོང་རུས་པའི་གཏིང་ནས་སེམས་ཅན་རྣམས་ལ་སྦྱིན་གྱི་ཡིན་སེ་ཨོ་རེ་རེ་བ་ཡིན་པ་རེད། ནུས་པ་ཆེན་པོ་ཞིག་འདུག་པ། བདག་ལ་དེ་དག་སྡིག་སྨིན་ཅིང་བདག་དགེ་མ་ལུས་དེར་སྨིན་ཤོག་ཇི་སྲིད་སེམས་ཅན་འགའ་ཞིག་ཀྱང་གང་དུ་མ་གྲོལ་དེ་སྲིད་དུ་དེ་ཕྱིར་བླ་ན་མེད་པ་ཡི་བྱང་ཆུབ་ཐོབ་ཀྱང་གནས་གྱུར་ཅིག་གསུངས་ཏེ། ཨོ་ནི་སྤྱོད་འཇུག་གི་ཨ་ཏི་མུ་ཀའི་གཤམ་ལ་ཡ། བསྔོ་བའི་ལེའུ་ནང་གསུངས་ནང་བཞིན་བྱས་ནས། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག་སེ་ཡག་གི། ཨོ་ད་སྙིང་སྟོབས་རྫུས་བྲལ་ཏེ། རྨད་དུ་བྱུང་བའི་སྙིང་སྟོབས་ཡིན་པ་རེད། དངོས་གནས་དྲང་གནས་བསམ་པ་བཟང་པོ་མཐའ་མེད་པ་དེ་འདི་རིགས་ཐོག་ནས་ད་ཡོང་བསྡད་ཀྱི་ཡོད་རེད། འདི་འདྲ་དེ་ཡོང་མི་སྲིད་པ་དང་མ་ཡོང་བ་ཅིག་གཏན་ནས་མིན་པ་རེད། བློ་ག་ལེ་ག་ལེ་ལ་ད་ལྟ་རང་དོན་འབའ་ཞིག་བསམ་བསྡད་མཁན་གྱི་བློ་དེ། ད་ག་ལེ་ག་ལེ་ལ་སྦྱངས་ན་ཡོང་ཐུབ་ཀྱི་ཡོད་རེད། ད་ལྟ་གང་ཡང་མི་ཤེས། ཅི་ཡང་མི་ཤེས་གང་ལ་ཡང་ཕེབས་ཀྱང་རྨོངས་དད་ངན་གྱི་བློ་དེ། རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ལ་བསྒྱུར་ཐུབ་ཀྱི་ཡོད་རེད། ད་ལྟ། འོ་དེ་འདྲ་ཡིན་པ་ཡིན་དུས་ཙམ་ནས། འོ་དེ་འདྲ་འདྲ་བའི། ཨེ་ནི། བློ་རིམ་གྱིས་སྦྱངས་ན་ཡོང་ཐུབ་ཡག་ཅིག་སོང་བ་ཡིན་དུས་ས་སོགས་འབྱུང་བ་ཆེན་པོ་དང་ནམ་མཁའ་བཞིན་དུ་རྟག་པར་ཡང་སེམས་ཅན་དཔག་ཏུ་མེད་པ་ཡི་རྣམ་མང་ཉེར་འཚོའི་གཞིར་ཡང་ཤོག། དེ་བཞིན་ནམ་མཁའི་མཐས་གཏུགས་པའི་སེམས་ཅན་ཁམས་ལ། སྒོ་མཐའ་ཡས་པས་དུས་རྣམ་པ་ཀུན་ཏུ། སྒོ་དང་རྣམ་པ་དུས་སྒོ་དང་རིམ་པ་དང་སྒོ་མཐའ་ཡས་པས་རྣམ་པ་ཀུན་ཏུ་སེམས་ཅན་ཐམས་ཅད་དུས་མྱང་འདས་ཀྱི་མྱང་འདས་བྱང་ཆུབ་ཆེན་པོ་མི་གནས་པའི་མྱང་འདས་ཐོབ་པའི་བར་དུ་བདག་ཉིད་སེམས་ཅན་དེ་དག་གང་ལ་བརྟེན་པའི་ཉེར་འཚོའི་རྒྱུར་འགྱུར་བར་ཤོག་བྱས་ནས་བདག་ནི་ཉེར་འཚོའི་རྒྱུར་ཡང་ཤོག་བྱས་ནས། འོ་ན་འདི་གིས་ནི་བསྔོ་བ་གསུངས་པ་རེད། དེ་འདྲ་གི་སྙིང་སྟོབས་ཤིག་སླེབས་ཀྱི་འདུག་བ། བྱང་ཆུབ་སེམས་སུ་ལ་འདོད་པས་ཀུན་ལ་རང་རྟག་ཏུ་དམན་ས་བཟུང་གི་ཡོད་པས། གང་དུ་སུ་དང་འགྲོགས་པའི་ཚེ་བདག་ཉིད་ཀུན་ལས་དམན་བལྟ་ཞིང་གཞན་ལ་བསམ་པ་ཐག་པ་ཡིས་མཆོག་ཏུ་གཅེས་པར་འཛིན་པར་ཤོག་གསུངས་ཏེ། འབུ་གཅིག་དང་འགྲོགས་པ་ཡིན་ན་ཡང་རང་འབུ་དེ་ལས་དམན་པ་ཅིག་གི་བསམ་བློ་གཏང་དགོས་པ་ཡིན་པར་ན་བསམ་བློ་གཏོང་ཡག་གི་རྒྱུ་མཚན་ཡོད་པ་རེད། འབུ་དེ་ག་ཚོད་ཐབས་སྡུག་ནའི་རང་བཞིན་དྲང་པོ་རེད། ཁོས་ཨེ་ནི་མི་ཐུབ་པ་ཅིག་ཁས་ལེན་བྱས་ནི་ཨེ་ནི་མགོ་རྟིང་སློག་གི་ཡོད་མ་རེད། ང་རང་ཚོ་དང།

ཡུལ་སུ་དང་འགྲོགས་པའི་ཚེ་རང་སུ་གང་དང་གང་དུ་འགྲོགས་པའི་ཚེ་རང་གི། དང་ཅིག། ཕ་རོལ་པོའི་ཡོན་ཏན་ཡོང་བ་རེད་བསམ། རྩ་བ་དཔེར་ན་དྲང་པོ་དྲང་བཞག་བཞིན་དུ་དཔེར་ན་ཕྱོགས་ཡོངས་ནས་བཤད་པ་ཡིན་ན་སོ་སོས་མི་ལུས་ཐོབ་པ་དེ་དག་པའི་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་སྟོན་པའི་རྗེས་འཇུག་བྱས་པ་ཡིན་དུས་ཕ་རོལ་པོ་འབུ་དེ་ལས་ལྷག་ག་ད་རེད་དེ་ཡིན་ནའི། སེམས་ཟེར་མཁན་འདི། དང་ཅིག། བསམ་བློ་གཏོང་ཡག་ཉེས་ཅིག་གིས་ང་རྒྱལ་སྐྱེ་ཡ། བསམ་བློ་གཏོང་ཡག་ཉེས་ཅིག་གིས་ཨེ་ཡང་ཅིག་ཞུམ་པ་སྐྱེ་ཡ་རོ་ཁོ་ཡོང་གི་ཡོད་པ་ཡིན་དུས་ཙང་ནས་རང། གང་ལྟར་ཡིན་ནའི་ཅིག། ཕ་རོལ་པོའི་ཡོན་ཏན་གྱི་ངོས་ནས་བསམ། རང་གི་སྐྱོན་གྱི་ངོས་ནས་བསམ་ནི་དེའི་ངོས་ནས་གཞལ་བ་ཡིན་ན་རང་ཉིད་སེམས་ཅན་འབུ་གྲོག་མ་དེ་ལས་དམན་པ་ཅིག་བསམ་བློ་བཏང་ཐུབ་ཡག་འདུག་ཨ། འོ་དེ་འདྲ་རིགས་པའི་སྒོ་ནས་བསམ་བློ་བཏང་དགོས་ཡ་ཅིག་གལ་ཆེན་པོ་ཡིན་པ་རེད། ཉོན་མོངས་སྐྱེ་ཡག་གི་ཉེན་ཁ་ཡོད་དུས་ཙམ་ནས་ག་དུས་ཡིན་ནའི་དམན་ས་བཟུང་དགོས་ཀྱི་ཡོད་རེད། སེམས་ཞུམ་པ་མ་ཡོང་ཡའི་དོན་དག་ལ་ཡང་དེ་དག་པའི་སེམས་ཅན་ཐམས་ཅད། དེ་དག་ཨེ་ནི་རང་གི་གཉེན་དུ་བལྟས་སེམས་ཅན་ཐམས་ཅད་ཀྱི་ཕུགས་ཀྱི་གཏན་དོན་བསྒྲུབ་ཡག་གི་སྙིང་སྟོབས་བསྐྱེད་ནས་ཡོང་དུས་ཙམ་ནས་དེ་དག་གཤམ་ནས་མར་ཐོན་ཡོང་བ་ནང་བཞིན་ང་རྒྱལ་སྒོམ་དགོས་པ་ཡིན་པ་རེད། ང་སུ་སུ་གཅིག་ལ་ལྟོས་པ་མེད་པའི་སྒོ་ནས་ང་རང་གཅིག་པུས་སེམས་ཅན་ཐམས་ཅད་ཀྱི་དོན་བསྒྲུབ་གི་ཡིན་ནམ་མཁའ་མ་ཟད་ཀྱི་བར་ལ་ཡང་སེམས་ཅན་གྱི་དོན་བསྒྲུབ་གི་ཡིན་སྙིང་སྟོབས་བསྐྱེད་ཡོང་དུས་ཞུམ་པ་ཁྱོན་ནས་མི་ཡོང་བ་ཡིན་པ་རེད། དེ་བཞིན་དུ་ག། ང་རྒྱལ་སྐྱེ་ཡག་སྐྱོན་ཡོང་ཡག་གི་སེམས་ཁེངས་པ་རུ་དེ་འདྲའི་རྩ་བ་ནས་མེད་བསྡད་པ།

འོ་ད་འདི་རིགས་པའི་སྒོ་ནས། ཨེ་ནི། རྗེས་སུ་ཡི་རང་དགེ་རྩ་བསྔོ་བ་བྱས་ནས། འོ་ད་འདི་ཡན་ཆད་ཀྱིས། ཨེ་ནི་ཡན་ལག་བདུན་པ་སྔོན་ལ་བཏང་ནས་ད་དངོས་གཞི་བྱང་ཆུབ་སེམས་བཟུང་བ་དེ་ཡིན་པ་རེད། དེ་ནི། ཇི་ལྟར་ཏེ་དཔེར་ན་སྔོན་གྱི་དེ་བཞིན་གཤེགས་པ་རྣམས་ཀྱིས། བྱང་ཆུབ་ཐུགས་ནི་བསྐྱེད་པ་དང། ཐོག་མར་བྱང་ཆུབ་ཏུ་ཐུགས་ནི་བསྐྱེད་པ་དང། ཐུགས་བསྐྱེད་ནས་བྱང་ཆུབ་སེམས་དཔའི་བསླབ་པ། རང་དོན་སྨིན་པར་བྱེད་པ། ཕ་རོལ་ཏུ་ཕྱིན་པ་དྲུག་དང་གཞན་རྒྱུད་སྨིན་པར་བྱེད་པ་བསྡུ་བའི་དངོས་པོ་བཞི་ལ་སོགས་པ་ལ་ཇི་ལྟར་རྣམ་པས་བསླབ་པར་མཛད་པ་དེ་བཞིན་དུ། འོ་རེ། བྱང་ཆུབ་སེམས་དཔའི་བསླབ་པ་ལ། ཨཱ་ནི། ཁ་སོགས་རེ་ཕུག་གི་སྔ་ཕྱི་གོ་རིམ་མ་འཆོལ་བའི་ཐོག་ནས་བསླབ་པ་དེ་དག་ལ་རིམ་པ་བཞིན་དུ་ཨཱ་ནི་གནས་ཤིང་བསྒྲུབ་པ་ལྟར། དེ་བཞིན་དུ། བདག་གིས་ཀྱང། འགྲོ་བ་སེམས་ཅན་མཐའ་དག་ལ་ཨེ་ནི་འཕྲལ་དུ་ག་དང་འཕྲལ་དང་ཡུན་གྱི་ཨེ་ནི་ཕན་བདེ་མ་ལུས་པ་སྒྲུབ་པའི་དོན་དུ་ཨེ་ནི་ནམ་མཁའི་མཐས་གཏུགས་པའི་སེམས་ཅན་རྣམས་ཀྱི་ཆེད་དུ་བླ་མེད་རྫོགས་བྱང་གོ་འཕང་འགྲུབ་པར་འདོད་པའི་བྱང་ཆུབ་ཏུ་ནི་སེམས་བསྐྱེད་པར་བགྱི་ཞིང། སེམས་བསྐྱེད་པ་ཙམ་དུ་མ་ཟད་སྔོན་གྱི་བྱང་ཆུབ་སེམས་དཔའ་དེ་དག་ནང་བཞིན་བྱས་ནས་དེ་བཞིན་དུ་དེ་བཞིན་དུ་ནི་བྱང་ཆུབ་སེམས་དཔའི་ཨེ་ནི་རང་གཞན་གྱི་རྒྱུད་སྨིན་པར་བྱ་གི།

ཇི་ལྟར་སྔོན་གྱི་དེ་བཞིན་དུ། ཇི་ལྟར་སྔོན་གྱི་དེ་བཞིན་དུ་བསྐྱེད་པ་དང་བཞི་སོགས་པའི་བསླབ་པ་ལ་བསླབ་པའི་ཕྱིར་གནས་པ་དང་ཟེར་ནས་ཚིག་ཡོངས་རྫོགས་མ་སྟོན་ཡོང་དུས། ཨེ་ནི། འཇུག་སྡོམ་བཟུང་ཡ་དེ་བྱས། འདི་བུ་བདུན་བཟུང་ན་འདུག་བསམ་དྲན་བྱུང། བྱའོ། ད་འདི་གི་སྐབས་ལ་ཡང་ཨེ་ནི། སྨོན་འཇུག་གཅིག་ཆར་དུ་བཟུང་བ་ཡིན་ཚེ་ནི། ཨོ། ད་ཚིག་ད་ག་གཅིག་པོ་གི་ཐོག་ནས་སྨོན་འཇུག་ཆར་དུ་བཟུང་ཡ་གི་དགོངས་པ་བཞེས་ན་འདུག་ཟེར་ནི་ཡིན་ས་རེད། ད་ཨེ། ད་མ་གཞི་གཅིག་ཆར་དུ་བཟུང་ཞེས་གསུང་གི་ཡ་དེ་ཡང་ཁོ་ཏག་ཏག་ཅིག་གིས། ཨོ། ག་སོགས་རེད་བོད་སྐད། ཚིག་ག་གི་མཚམས་ལ་ཡ། ཚིག་ག་གི་མཚམས་ལ་ཡང་ནི་སྨོན་སེམས་བཟུང་བ་དང་ཚིག་ག་གི་མཚམས་ལ་ཡང་ནི་འཇུག་སྡོམ་བཟུང་བ་གསལ་པོ་ཅིག་མཐོང་མ་སོང་བ་འདུག་ཟེར། ད་ག་ད་ཡིན་ནི་འདི་གིས་ནི་སེམས་བཟུང་བ་འདི་བྱས། དངོས་གཞི་སེམས་བཟུང་བ་འདི་བྱས། དེ་ནས་རྗེས་ཀྱི་རྗེས་ཀྱི་ཆོ་ག་ལ་དགའ་བ་སྒོམ་པ་དེ་གསུངས་པ་ཡིན་པ་རེད། དེ་ལྟར་སེམས་བཟུང་ནས་བློ་དང་ལྡན་པ་ཡིས་དེ་འདྲའི་གི་ད་དེ་ལྟར་བྱང་ཆུབ་ཀྱི་སེམས་བཟང་པོ་ཕ་གི་བསྐྱེད། ཨེ་ནི་སྤྱོད་པ་ལ་བེ་སློབ་འདོད་ཀྱི་བློ་ཅན་འདི་ད་བློ་དང་ལྡན་པ་རེད། དེ་འདྲ་འདོད་པའི་ད་བློ་དང་ལྡན་པ་ཡིས། རབ་ཏུ་ཡིད་རབ་ཏུ་དང་བའི་སྒོ་ནས། བྱང་ཆུབ་བྱང་ཆུབ་ཀྱི་སེམས་བཟུང་ནས། མཇུག་ཀྱང། མི་ཉམས་པ་གོང་ནས་གོང་དུ། འཕེལ་བའི་སྒོ་ནས་རྒྱས་པར་བྱ་བའི་ཕྱིར། རང་གི་སེམས་ནི་འདི་ལྟར་གཟེངས་བསྟོད་པར་བྱེད་དོ། འདི་ལྟར་སེམས་ནི་འདི་ལྟར་གཟེངས་བསྟོད་དོ། དེང་གི་དུས། བདག་གསོན་པའི་ཚེ་འདི། འབྲས་བུ་དང་བཅས་པ་ཡིན། འབྲས་བུ་དོན་ཡོད་པ་ཞིག་བྱུང་བ་རེད་ཟེར། དེང་དུས་བདག་ཚེ་འབྲས་བུ་ཡོད། རེད་བ། དཔེར་ན་ང་རང་ཚོ་འཇིག་རྟེན་གྱི་བེ་དག་ཅིག་གཉིས་གུ་གཉིས་དག་རུ་ཟེར་ནས་མི་འདུག་པས་སོ་སོའི་བེ་ཐོབ་དགོས་ཡག་གི་བེ་དངོས་པོ་རུ་བཞིན་པ་ཡིན་ན་ཡང་ཅིག་ཐོབ་པ་ཡིན་ན་ད་དེ་རིང་བས་དངོས་གནས་བེ་ངའི་གོ་ཆོད་སོང་ད་དེ་རིང་བས་གསོན་པ་དེ་བེ་དོན་དང་ལྡན་པ་བྱུང་ཟེར་ནས་བཤད་ཀྱི་རེད་བ། འོ་ད་ད་དེ་འདྲ་ཡིན་པ་ཡིན་ན་དེང་གི་སྐབས་སུ་མཐའ་ཡས་བེ་དག་ཅིག་མ་རྒན་སེམས་ཅན་ཐམས་ཅད་ཀྱི་ཆེད་དུ་བླ་མེད་རྫོགས་བྱང་གི་བེ། དེ་དག་ཅིག་གོ་འཕང་སྒྲུབ་འདོད་ཀྱི་སེམས་བསྐྱེད། དེ་དག་གི། དེ་དག་བླ་མེད་རྫོགས་བྱང་གི་གོ་འཕང་ཐོབ་པའི་ཆེད་དུ་བྱ་དཀའ་བའི་སྤྱོད་པ་ལ་ཡང་སློབ་པར་ཁས་བླངས་དམ་བཅས་ནི་དེ་འདྲའི་འབྲས་བུ་དག་པའི་སེམས་བསྐྱེད་སྡོམ་པ་བཟུང་ནས་ཡོད་པ་ཡིན་དུས་ད་དངོས་གནས་དྲང་གནས་ཀྱི་མི་ཚེ་དོན་དང་ལྡན་པ་ཅིག་དང་དེ་ལས་ལྷག་པ་ག་ཚོད་ཡོད། མདོར་ན་ང་རང་ཚོས་མདོ་སྡེ་བསྐལ་པ་བཟང་པོ་གསལ་བར་བརྫུས་ན་ལོག་ལས་ཡ་སྔོན་གྱི་དེ་བཞིན་གཤེགས་པ་རྫུ་འཕྲའི་ཐུགས་བསྐྱེད་ནི། ཨེ་ནི་དེ་ནས་བཟུང་སྟེ་ནི་སྤྱོད་པ་སློབ་སྟེ་མཐར་སངས་རྒྱས་པའི་ལོ་རྒྱུས་ཡོད་པ་ནང་བཞིན་བྱས་ནས་ང་རང་ཚོས་ཡང་སེམས་འདི་ལྟ་བུ་བསྐྱེད་པ་འདི་གི་དེ་ནི་དང་བའི་སངས་རྒྱས་ཀྱི་གོ་འཕང་འགྲུབ་ཡག་གི། བའི་གི་རྩིག་རྨང་དང་མ་གསུམ་ནི་འདིའི་ཉིན་མོ་འདི་ལྟར་བཏིང་བ་ཡིན་པ་རེད། འོ་དེ་འདྲ་ཡིན་པ་ཡིན་དུས་དེང་དུས་བདག་ཚེ་འབྲས་བུ་ཡོད། མི་ཡི། ཕྱོགས་གཅིག་ནས་མི་ཡི་སྲིད་པ་ལེགས་པར་ཐོབ། ལྷག་པར་དུ་ད་དེ་རིང་གི་དུས་སུ། བྱང་ཆུབ་མཆོག་ཏུ་སེམས་བསྐྱེད་ནས། ང་དང་ཨ་ནི་སངས་རྒྱས་ཀྱི་རིགས་སུ་སྐྱེས་སོང། ཨ། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པས་སེམས་བསྐྱེད་ནས་ད་སངས་རྒྱས་སྲས་སུ་ད་གྱུར་ཏོ། སངས་རྒྱས་ཀྱི་སྲས། རྒྱལ་སྲས་བྱང་ཆུབ་སེམས་དཔའ་ལ་ད་གྱུར་ཏོ། ས་དེ་ག་དག་པའི། ཀ་ཤོ་རུ་པ་ཀའི། དམིགས། འདུན་པ་གཉིས་ལྡན་གྱི་པའི་སེམས་པའི་དམིགས་རྣམ་ཡུན་རིང་དུ་སྦྱངས། ཨེ་ནས་ཉམས་མྱོང་ངེས་ཅན་སྐྱེས་པའི་མཚམས་ལ་ཡང་ཨེ་ནས་ཆོ་གས་བཟུང། དེ་ནས་ཨེ་ནས་སྡོམ་པ་སློབ་འདོད་ག་རེ་ཟ་སྤྱོད་པ་ལ་སློབ་འདོད་སྦྱངས་ཏེ། ཨེ་ནས་སྤྱོད་པ་ལ་སློབ་འདོད་ཤུགས་དྲག་པོ་སྐྱེས་པའི་མཚམས་ལ་ཡང་ཨེ་ནས་འཇུག་སྡོམ་བཟུང་ཡ། ད་མཚན་ཉིད་ཚང་བའི་དབང་དུ་བཏང་ན་གསུངས་ཡོང་དུས། དེ་རིང་སངས་རྒྱས་རིགས་སུ་སྐྱེས་སངས་རྒྱས་སྲས་སུ་ད་གྱུར་པའི་རྟགས་ལ་ཆགས་པར་བ་དང་ང་རང་ཚོ་འདྲ་བོ་སྡོམ་པ་ལེན་པའི་ཁ་ཐུག་ལ་ཡང་ཁོ་ར། དངོས་སུ་པའི་སངས་རྒྱས་ཀྱི་སྲས་སུ་གྱུར་ཡག་དང་སངས་རྒྱས་ཀྱི་རིགས་སུ་སྐྱེས་བསྡད་ཡོད་མ་རེད་དེ་ཡིན་ནའི་རིང་པོར་མི་ཐོགས་པར་ད་སྐྱེས་ཐུབ་ཡག་གི་དེ་འདྲའི་སྐལ་བ་ཅན་དུ་འགྱུར་ཐུབ་ཡག་རོགས་དེ་འདྲའི་གི་ཐོག་ནས་བསམ་བློ་གཏང་ཡག་འདུག་བ། ད་དེ་ལྟར་དེ་དག་ཅིག་སངས་རྒྱས་ཀྱི་རིགས་སུ་སྐྱེས་སངས་རྒྱས་ཀྱི་སྲས་སུ་གྱུར་པའི་རྗེས་ལ། ད་དེ་དང་མཐུན་པའི་སྤྱོད་པ་བྱེད་དགོས་ཀྱི་ཡོད་པ་ཡིན་དུས་ད་ནི་བདག་གིས་ཅི་ནས་ཀྱང་ཨེ་ནས་སངས་རྒྱས་ཀྱི་རིགས་དང་མཐུན་པའི། ཨེ་ནི། ལས་བརྩམ་དགོས་རེད། རིགས་དང་མཐུན་པའི་ལས་ག་རེ་ལབ་ན་བྱང་ཆུབ་སེམས་དཔའི་ཨེ་ནི། ལས་དེ། གཞན་ཕན་སྒྲུབ་ཡ་དེ་ཡིན་པ་རེད། གཞན་དོན་སྒྲུབ་ཡ་དེ་ཡིན་པ་རེད། འོ་དེ་འདྲ་ཡིན་པ་ཡིན་དུས་རང་གི་པའི་སྒོ་གསུམ་གྱི་གཞན་ཕན་གྱི་ལས། པའི་སྒོ་གང་ས་ནས་ད་བརྩམས་ཏེ། ཨེ་ནི། སྐྱོན་མེད་པ་སྐྱོན་མེད་པའི་བཙུན་པའི་རིགས་གསུངས་ཏེ། ཐོག་མ། ཐོག་མཐའ་བར་གསུམ་དུ་ཀུན་ཏུ་དགེ་བ་བྱང་ཆུབ་སེམས་དཔའི་སྤྱོད་པ་དེ། རང་ལ་ཕན་གཞན་ལ་ཕན་འཕྲལ་ལ་ཕན་ཕུགས་ལ་ཕན། མདོར་ན་བའི་རྣམ་པ་ཐམས་ཅད་དུ། ད་ཡོན་ཏན་འབའ་ཞིག་མ་གཏོགས་སྐྱོན་ཟེར་ཡག་དེ་རྩ་བ་ནས་རྙེད་ཡག་མེད་བསྡད་པ་ཞིག་སོང་བ་ཡིན་དུས་སྐྱོན་མེད་པ། ད་ཉན་ཐོས་ཀྱི་དཔེར་ན་ངེས་འབྱུང་གི་བློ་རུ་ཆ་བཞག་ན། ད་རྣམ་ཐར་པ་སྒྲུབ་ཡག་བྱས་ནི་བཟང་པོའི་ཡོན་ཏན་ད་རེད་དེ་ཡིན་ནའི་ཅིག། རང་གཅེས་འཛིན་དང་མཉམ་དུ་ཡོད་དེ་ངས་ཅིག་ད་མཐར་ཐུག། དེ་འདྲ་ཡོད་པའི་ཆ་ནས་གང་དག་ཅིག་གཞན་དོན། མཐར་ཐུག་པ་གཅིག་ཡོང་ཐུབ་ཡ་མེད་པ་དང་རང་དོན་ཆ་བཞག་ནས་ཞི་བ་ཕྱོགས་གཅིག་པ་ལ་ལྷུང་བསྡད་བཞིན་པ་ཡིན་དུས། དེ་ལ་ལྟོས་ན་སྐྱོན་མེད་དེ་རེད་མི་འདུག་བ། ད་བྱང་ཆུབ་སེམས་དཔའི་ད་ཅིག་སེམས་དེ་སྐྱེས་ནས་སྤྱོད་པ་ལ་བསླབ་ནས་ཡོང་དུས་དེ་འདྲ་ལྟ་བུ་དེ་དངོས་གནས་དྲང་གནས་ཀྱི་དང། འོ་ད་སྐྱོན་བདག་གསུམ་མེད་པ། སྐྱོན་ཉེས་སྐྱོན་མེད་པ་དེ་འདྲ་ཆགས་ཡོང་དུས་ཐོག་མཐའ་བར་གསུམ་དུ་ད་དགེ་བའི་སྐྱོན་མེད་པ། རང་དོན་ཡིད་བྱེད་སྡོམ་པའི་བཙུན་པ་མཐར་ཐུག་པ་དེ་འདྲ་འདྲ་བའི་དང་བཙུན་པའི་རིགས་འདི་ལ། ད་ཨེ་ནི་སྨོན་འཇུག་གི་བསླབ་བྱ་གང་ཡོད་པ་དེ་ཐམས་ཅད་ཚུལ་བཞིན་དུ་བསླབས་ཏེ་རང་གི་ནི་བའི་སྐྱོན་མེད་པའི་བཙུན་པའི་རིགས་འདི་ནམ་ཡང་རྙོག་པར་མི་འགྱུར་བ་དེ་ལྟར་བྱ། དེ་ནས་ད་འོ། དེ་འདྲ་རེ་བས་ད་ག་སོགས་རེ་ཕ་གིའི། བསླབ་བྱ་ལ་སློབ་ཡག་དེ་ཡང་ནི། དགའ་བཞིན་སྤྲོ་བཞིན་དུ་གཟི་བརྗིད་དང་བཅས། སོ་སོའི་པའི་ངོས་ནས་རླབས་ཆེན་ཡིན་བསམ་པ་བའི་གཟི་བརྗིད་ཡིན་བསམ་པའི་ངོས་ནས། དགའ་བཞིན་སྤྲོ་བཞིན་དུ་དང་བས་ཀུན་ནས་བསླངས་ཏེ་ད་བསླབ་དགོས་པ་ཡིན་དུས་འོ་ད་རང་ཉིད་དང་བ་སྐྱེས་པའི་ཚུལ་འདི་གསུངས་ཡིན་པ་རེད། དཔེར་ན། ལོང་བས་ཨེ་ནི་ཕྱག་དར་ཕུང་པོ་བྱས་ནས་ད་གད་བདར་པའི་བྱི་དོར་བྱས་ནས་ཕྱག་དར་བྱས་ནས་དེ་འདྲས་ཀྱི་ཨེ་ནི་བ་གད་སྙིགས་བ་ཕྱི་ལོགས་ལ་གཡུག་བཞག་པའི་ནང་ནས་ལོང་བས་ལོང་བ་ཞིག་གིས་ཕྱག་དར་ཁྲོད་ཀྱི་ཕུང་པོ་ལས་ཇི་ཞིག་ལྟར་རིན་པོ་ཆེ་རིན་ཐང་བྲལ་བ་ཞིག་རྙེད་པ་ཞིག་བྱུང་ན་ད་དེ་ཧ་ལས་ཡག་ཞིག་རེད། རིན་པོ་ཆེ་རྙེད་པ་དེ་ལྟ་ལྟར་དེ་ཧ་ཅང་རྙེད་དཀའ་བ་ཅིག་འབྱུང་དཀའ་བ་ཅིག་སྲིད་དཀའ་བ་ཅིག་བྱུང་བ་ཡིན་དུས་ད་འདི་ནོར་བུ་དེ་དེ་བས་རང་གི་ལག་པ་ལ་བས་བས་བ་དྷི་ལ་བས་བཟུང་ནས་བས་ཡང་ན་ཨམ་བག་བས་དིང་དེ་བས་དེ་བཞག་ནས་ཇི་ཞིག་ལྟར་དུ་བས་ད་བདག་པོ་སྐྱེ་བ་ནང་བཞིན་ཨོ་དེ་བཞིན་ཇི་ཞིག་ལྟར་སྟེས་ད་སྟེས་དབང་གིས་བདག་གིས་ད་ཅིག་སོ་སོ་བས་ངོས་ནས་རགས་པའི་འཁོར་བ་ཐོག་མ་ནས་དུས་ད་ལྟ་བར་དུ་ཉོན་མོངས་པའི་གཞན་དབང་དུ་འཁྱམས་ནས་ཁ་ཐབས་འདི་འདྲ་ཅིག་ལས་ཡོད་མ་རེད་དེ།

སྤྱིར་འགྲོ་བའི་འཆི་བདག་འཇོམས་པར་བྱེད་པའི་བདུད་རྩི་དང་སྨན་མཆོག་ཀྱང་འདི་ཡིན་ནོ། ཐར་པ་དང། ཐར་པ་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་བདེ་བླག་ཏུ་ཐོབ་པར་བྱེད་ཡ་གི། ག་སོགས་རེ་དང་རྒྱུ་རྐྱེན་གཙོ་བོ་ཆགས་ནས་ཡོང་བ་ཡིན་དུས་ཨེ་ནི་བདུད་རྩིའི་མཆོག་ཀྱང་འདི་ཡིན་ནོ། ཡང་ན་བས་ན་འཕྲལ་དུ་ཡིན་ན་ཡང་འགྲིག་འདུག་པ། ག་སོགས་རེ་ཕ་གིའི་བྱང་ཆུབ་སེམས་ཀྱི་ད་ཅིག། རྗེས་སུ་མཐུན་པའི་བྱང་ཆུབ་སེམས་ཀྱི་ཕྱོགས་ཀྱི་ཕན་སེམས་ཕྲན་བུ་ཅིག་ཡོད་དེ་འདྲ་བྱས་པ་ཡིན་ན་ཡང་ག་ཚོད་ཀྱིས་ཕན་སེམས་ཡོད་པའི་ཚོད་ཀྱིས་མི་དེ་སེམས་སྐྱིད་པ། བག་ཕེབས་པ། དངངས་སྐྲག་ཉུང་བ། གདིང་སྟེ་བློ་ཁོག་ཆེ། དེ་ཡོད་པའི་རྐྱེན་གྱིས་ད་ཅིག་སེམས་ཞི་བདེ་ཡོང་ཐུབ་ངེས། སེམས་ཞི་བདེ་ཡོད་པའི་རྐྱེན་གྱིས་ལུས་ལ་ན་ཚ་མི་ཡོང་བ། ལུས་ཀྱི་འབྱུང་བ་དེ་དེ་སྙོམས་པ། དེ་འདྲའི་གི་ཐོག་ནས་ཁོ་ཚེ་རིང་བ། སྨན་གྱི་ཟས་པ་ཡིན་ན་ཡང་སྨན་འཕྲོད་པ་ཏན་ཏན་ཡོང་ཐུབ་ཡག་ཞིག་ཡོང་ཐུབ་དགོས་པ། དེ་འདྲའི་ཡིན་པ་ཡིན་དུས་ཚང་ནས་ཨ་ད་ག་ད་ཕན་པའི་བསམ་པ་ཅུང་ཟད་ཅིག་ཡོད་པ་ཡིན་ན་ཡང། འཆི་བདག་འཇོམས་པར་བྱེད་པའི་བདུད་རྩིའི་སྨན་མཆོག་ནང་བཞིན་ཆགས་ཀྱི་ཡོད་པ་རེད། མཐར་ཐུག་གི་ནི་མྱང་འདས་འཆི་བ་མེད་པའི་གོ་འཕང་མངོན་དུ་བྱེད་ཐུབ་ཡག་ཞིག་སོང་བའི་ཆ་ནས་ད་དེ་ཀྱང་ནི་འཆི་བདག་འཇོམས་པའི་བདུད་རྩིའི་སྨན་མཆོག་ཡིན་གསུངས་པ་རེད། འགྲོ་བའི་དབུལ་བ་སེལ་བ་ཡི་མི་ཟད་གཏེར་ཡང་འདི་ཡིན་ནོ།

འཕྲལ་དང་ཡུན་གྱི་པའི་ནད་རབ། འབྱུང་བ་འཁྲུགས་པའི་ནད། འཕྲལ་གྱི་འབྱུང་བ་འཁྲུགས་པའི་ནད། ཕུགས་ཀྱི་ཉོན་མོངས་པའི་ནད། དེ་ཐམས་ཅད་རབ་ཏུ་ཞི་བར་བྱེད་པའི་སྨན་གྱི་མཆོག་ཀྱང་འདི་ཡིན་ནོ། སྲིད་པའི་ལམ་དུ་འཁྱམས་ཤིང། སྡུག་བསྔལ་འཁོར་མེད་དུ་མྱངས་ཏེ་ངལ་ཞིང་དུབ་པ་ཡི་འགྲོ་བ་རྣམས་ཀྱི་གནས་སྐབས་དང་མཐར་ཐུག་གི་པའི་ངལ་གསོ་བྱེད་སའི་དང། བསིལ་གྲིབ། བསིལ་བ་སྟེར་བར་བྱེད་པའི་ལྗོན་ཤིང་ཡང་འདི་ཡིན། ཁྱད་པར་དུ། འགྲོ་བ་ཐམས་ཅད་དང་ངན་འགྲོ་ངན་སོང་གི་གནས་ལས་སྒྲོལ་བར་བྱེད་པའི་སྤྱི་སྟེགས་སམ་ཟམ་པ་ལྟ་བུ་ཡང་འདི་ཡིན། འགྲོ་བའི་ཉོན་མོངས་ཀྱི་ཚ་གདུང་སེལ་བར་བྱེད་པའི། སེམས་ཀྱི་ཟླ་བའང། སེམས་ཀྱི་ཟླ་བ་བྱང་ཆུབ་སེམས་དེ་ཡིན་པས་བྱང་ཆུབ་སེམས་བསྐྱེད་པ་དེ་སེམས་ཀྱི་ཟླ་བ་ཤར་བ་ཡིན། འགྲོ་བ་རྣམས་ཀྱི་ཤེས་བྱ་ལ་རྨོངས་པའི་མི་ཤེས་པའི་སྒྲིབ་པ་མདོར་ན་ཤེས་བྱའི་སྒྲིབ་པ། རབ་རིབ་རབ་རིབ་དག་པའི་དཔྱིས་འབྱིན་པ། ཚར་འབྱིན་པར་བྱེད་པའི་ཉི་མ་ཆེན་པོ་ཡང་འདི་ཡིན། མངོན་མཐོ་ངེས་ལེགས་སྒྲུབ་པའི་ཐབས་སྟོན་པའི་དམ་པའི་ཆོས། དམ་པའི་ཆོས་པས་འོ་མའི་རྒྱ་མཚོ་ལྟ་བུ་བསྲུབས་པ་ལས་སྙིང་པོར་གྱུར་པ། མར་གྱི་ཉིང་ཁུ་ལྟ་བུའི་སྙིང་པོར་གྱུར་པ་ཡང་འདི་ཡིན་པས་མར་གྱི་ཉིང་ཁུ་བྱུང་བ་ཡང་ཡིན། ཨེ་ནི་འགྲོ་བའི་མགྲོན་པོ། དེ་དང། སྲིད་པ་འཁོར་བའི་ལམ་ལ་རྒྱུ་ཞིང། སྲིད་པ་འབྲོག་དགོན་པའི་ལམ་ལ་རྒྱུ་ཞིང། ཨེ་ནི་ལྷ་མིའི་བདེ་བའི་ལོངས་སྤྱོད་བརྒྱུད་ནས། ཨེ་ནི་ངེས་ལེགས་སྤྱད་པར་འདོད་པ་རྣམས་ལ། འོ་ཕན་པའི་བསམ་པ་འདི་ནི་ཨེ་ནི་མངོན་མཐོ་ངེས་ལེགས་ཀྱི་བདེ་བའི་ཐབས་མཆོག་ཏུ་ཉེ་བར་གནས་པ་སྟེ་སེམས་ཅན་གྱི་མགྲོན། མགྲོན་ཆེན་པོ་ཐམས་ཅད་དེ་དང་ཅིག་ཚིམ་པར་བྱེད་པ་ཡང་འདི་ཡིན། གཞན་དྭངས་བ་སྐྱེད་དུ་འཇུག་པ། རིག་པ་དང་གཞན་དང་བ་སྐྱེད་དུ་འཇུག་པ་དག་དེ་འདྲ་ཡིན་པ་ཡིན་དུས་བདག་གིས་ནི། དང་ཅིག། ང་རང་ཚོས་གཞན་སེམས་ཅན་ད་ལྟ་ཉོན་མོངས་པའི་གཞན་དབང་དུ་ཡོད་དག་གི་ཉོན་མོངས་པའི་འཆིང་བ་ཀུན་ལྡན་གྱི་སེམས་ཅན་དེ་ཚོ་དང་ང་ཚོ་འདྲ་བར་བྱས་ནས་ཉོན་མོངས་པའི་གཞན་དབང་དུ་ཡོད་པ་འདྲ་འདྲ་རེད་དེ་ཡིན་ན་ཡང། བདག་གིས་དང། དང་ཅིག་བླ་མ་དཀོན་མཆོག་གི་དང་ཐུགས་རྗེ་དང་སོ་སོའི་བུ་གལ་ཆེ་གི་བསོད་ནམས་དང་དེ་འདྲའི་ཀྱི་དཔེས་སུ་དང། མཐུ་ལ་བརྟེན་ནས་དེ་རིང་གི་སྐབས་སུ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་དེ། སྐྱོབ་པ་ཐམས་ཅད་ཀྱི་སྤྱན་སྔར་དག་པའི་སེམས་བསྐྱེད་ནས། འགྲོ་བ་ཐམས་ཅད་མཐར་ཐུག་བདེ་གཤེགས་ཉིད་ཀྱི་བདེ་བ་བདེ་བ་དང་ནི། དེ་མ་སོན་པའི་བར་དུ་ཡང། མངོན་མཐོའི་བདེ་བའི་མགྲོན་དུ་མངོན་མཐོའི་བདེ་བ་ལ་མགྲོན་དུ་བོས་ཟིན་པ་ཡིན་པས་བོས་ཟིན་གྱིས། དང་མགྲོན་དུ་བོས་པས་ནམ་མཁའི་མཐས་གཏུགས་པའི་སེམས་ཅན་ལྷ་དང་ལྷ་མ་ཡིན་ལ་སོགས་པ་ཐམས་ཅད་ཡིད་རང་བཞིན་དགའ་བར་བྱོས་ཤིག་ཟེར་ཡིན་པས་ལྷ་དང་ལྷ་མིན་ལ་སོགས་དགའ་བར་གྱིས། བོ་ཤོར་དོགས་སོགས་མི་འདུ་བའི་དངོས་གནས་དང་རྒྱུ་མཚན་ལྡན་པར་བ་ད་ལྟའི་དངོས་གནས་དྲང་གནས་ཀྱི་རྒྱུ་མཚན་ལྡན་པ་ཅིག་དང་དངོས་གནས་ཧ་ལས་རྨད་དུ་བྱུང་བ་རྒྱུ་མཚན་ལྡན་པ། དེ་ལྟར་བས། གང་དག་པའི་ཁམས་གསུམ་ན་གནས་པའི་སྲིད་པ་གསུམ་ན་གནས་པའི་སེམས་ཅན་སུས་ཡང་ད་དེ་ལ་བའི་སྐྱོན་གདགས་ས་མེད་དེ་ངས་ཅི་རང་ཞེ་ཐག་པ་ནས་བློས་བཏང། རང་གི་བའི་སྒོ་གསུམ་གྱི་ནུས་པ་ཅི་ཡོད་པ་དེ་གཞན་ཕན་ཁོ་ན་སྒྲུབ་པའི་ཆ་རྐྱེན་ལ་ཡང་སྙིང་ཁོང་རུས་པའི་གཏིང་ནས་དེ་ཡང་ནམ་མཁའ་ཇི་སྲིད་ཀྱི་བར་ལ་དེ་དག་ནི་ཨོ། སེམས་ཅན་ཐམས་ཅད་ལ་ཕན་བདེ་བསྒྲུབ་ཡ་དག་དེ་ཡང་ནི་བའི་རྣམ་མཁྱེན་གྱི་ས་ལ་འགོད་འདོད་ཀྱི་ད་བསམ་པ་དེ་འདྲ་ཅིག་གིས་ད་བསམ་པ་དེ་ལྟ་བུ་ཅིག་རྩ་ཆེན་པོ་རེད་དོ། ཧ་ལས་པ་ཅིག། ལྷག་པར་དུ་ཡང་ཨ་ད་བྱང་ཆུབ་སེམས་དཔའ་ལས་དང་པོ་པ་དེ་ཚོས་བྱས་ཏེ། བྱང་ཆུབ་སེམས་དཔའ་མཐོང་ལམ་པ་དེ་ཚོས་ས་ལ་གནས་པ་དེ་ཚོས་བྱས་ཏེ། དེ་དག་ཅིག་བདེན་པ་སྟོང་ཉིད་མངོན་སུམ་དུ་མཐོང་ནས།

གཡེལ་བ་མེད་པར་དུས་རྟག་ཏུ་ཡང་བསླབ་པ་ལས་ཇི་ལྟར་ཁས་བླངས་པའི་བསླབ་པ་ལས་མི་འདའ་བར་འབད་པར་བྱ་དགོས་པ་རེད། དེ་བྱ་དགོས་པའི་རྒྱུ་མཚན་ག་རེ་ལབ་ན། བརྟག་དཔྱད་མ་བྱས་པར་བབ་བཅོལ་དུ་རང་བཞིན་གྱི་བུ་གས་ད་ག་ཟེར་བུ་གས་རེད་ད་བབ་བཅོལ་དུའང་ད་བསམ་བློ་ཏན་ཏན་རེད་བསམ་བློ་ཏན་ཏན་ཏིག་ཏིག་རུ་བཏང་ནས་ཁས་མ་ཡིན་པར་ད་ཁོ་ར

སེམས་བསྐྱེད་པ་འདི། དང། བྱང་ཆུབ་ཏུ་སེམས་བསྐྱེད་པ་འདི། སངས་རྒྱས་རྣམས་དང། ཨོ། དེ་ཡི་སྲས། ས་ཆེན་པོ་ལ་གནས་པའི་བྱང་ཆུབ་སེམས་དཔའ་དང། མདོར་ན་པའི། སངས་རྒྱས་སྲས་དང་བཅས་པ་དེ་ཐམས་ཅད་ཀྱི། ཤེས་རབ་ཆེན་པོས་ནི། གང། བརྟགས་ཤིང་གང། ཡང་ནས་ཡང་དུ། བསྐལ་པ་ནས་བསྐལ་པ་ལ་དགོངས་ཤིང་གཟིགས་པའི་སྒོ་ནས་བརྟགས་ཤིང། བདག་ཉིད་ཀྱིས་ཀྱང། བརྟགས་ཤིང་བརྟགས་ནས། དཔེར་ན་ད་འདི་ཁོ་ན་རང་གཞན་གྱི་པའི་དོན་བསྒྲུབ་ཡག་གི་པའི་ཐབས་མཆོག་རེད་ད་འདིས་ལམ་དངོས་གནས་དྲང་གནས་ཀྱི་མ་ནོར་བའི་བཟང་པོ་པའི་མཐར་ཕྱིན་པ་པའི་སྙིང་སྟོབས་རྨད་དུ་བྱུང་བ་བདེ་སྐྱིད་ཐམས་ཅད་ཀྱི་རྩ་བ་རང་གཞན་གྱི་དོན་གཉིས་མཐར་ཕྱིན་པར་བྱེད་ཡག་དེ་ནི་འདི་རེད་བསམ་ནས་པའི་སྙིང་ནས་ད་སོ་སོ་པའི་ཡིད་ཆེས་མོས་པ་ཐོབ་དེ་འདྲའི་ཀྱི་ཐོག་ནས་ཐག་བཅད་པ་ཞིག་གིས་པའི་ཐག་བཅད་ནས་པའི་སོ་སོས་ད་བསླབ་པར་ཁས་བླངས་པ་ཞིག་ཡིན་དུས་དེ་ལ་བཤོལ་དུ་ཅི་ཞིག་ཡོད། གལ་ཏེ། ད་ལྟ་རྒྱལ་བ་སྲས་དང་བཅས་པ་དཔང་པོ་ལ་བཞག་ནས་རང་གི་ཕུགས་ཀྱི་བརྟག་དཔྱད་དང། སྙིང་སྟོབས་ཡོན་ཏན་མཐོང་བའི་ཐོག་ནས་དང་དུ་བླངས་ཏེ་སྐྱེས་པའི་སེམས་དེ་ནི་ཡང་དམ་བཅས་པ་དེ་ནི་ཉམས་བྱས་ཚུལ་བཞིན་དུ་ལས་ཀྱིས་བསྒྲུབ་པར་མ་བྱས་ན་སེམས་ཅན་ནམ་མཁའི་མཐས་གཏུགས་པའི་སེམས་ཅན་དེ་དག་ཀུན་བསླུས་པ་ཡིན་པས། བདག་གིས་བདག་གཅེས་པའི་གཙིགས་སུ་བྱས་ཀྱི་འགྲོ་བ་སེམས་ཅན་རྣམས། ད་ཅི་འདྲ་བ་འགྱུར་གྱི་རེད་བཤད། དངོས་པོ་ཕལ་པ་ཅུང་ཟད་ཅིག་ཅུང་ཟད་ལའང་ཡིད་ཀྱིས་པས་སྦྱིན་པར་བསམ་པར་བྱས་ནས་ཕྱིས། དེ་ལ་མི་སྦྱིན་པར་ཨེ་ནི་པའི་སེར་སྣའི་དབང་གིས་སེར་སྣའི་དབང་ལྟ་བུས་དེ་ལ་མི་སྦྱིན་པར་བཞག་པ་ཡིན་ན། དང། དེ། གང། མི་གང། འོ་རེད། འདི་བྱ། ཨོ། ཨེ་ནི་མི་སྦྱིན་ན་ཨེ་ནི་ཧ་ཅང་པའི་ཐབས་སྐྱོ་པོ་རེད། ནོ། ཞེས་ནི། ཨོ་དེ་ནི་རེ་བའི་ད། ད་ཅིག། གང། མི་གང་སྦྱིན་པར་མི་བྱེད་པ་དེ་ཡང་ཡི་དྭགས་སུ། ཨེ་ནི། སྐྱེ་བར་འགྱུར་བ་གསུངས་ན། སྐབས་འདིར། ཨེ་ནི། སེམས་ཅན། འདི་བཞག་སེམས་ཅན་ཐམས་ཅད། འགྲོ་བ་སེམས་ཅན་ཐམས་ཅད། མཐོ་རིས་ལྷ་མིའི་ལུས་རྟེན་བརྒྱུད་ནས། མཐར་ཐུག། ངེས་ལེགས་བླ་ན་མེད་པའི་བདེ་བ་ལ། ཨེ་ནི། འགོད་པར་འདོད་པའི་བསམ་པས་ཀུན་ནས་བསླངས་ཏེ་ཞེ་ཐག་པ་ནས། མགྲོན་དུ་གཉེར་ནས། སླར་བསམ་པ་དེ་ལས་བཤོལ་བ་ཡིན་ན། འགྲོ་བ་ཐམས་ཅད་བསླུས་པར་བྱས་པ་ཡིན་པས་ན། ཕྱི་མར་དེ་འདྲའི་གི་ད་སེམས་ཅན་བསླུས་ནས་བསླུ་མཁན་གྱི་དེ་འདྲའི་གི་པའི་བསླུ་ཚོགས་ཆེན་པོ་བྱེད་མཁན་གྱི་ནི་ད་གང་ཟག་རང་ཉིད་ཕྱི་མར་བདེ་འགྲོར་ཇི་ག་འགྲོ་འགྱུར་རམ། ད་དེ་ནི་ལུང་འགལ་སྤོང་བ་ཡིན་པར་ལུང་གཞན་དང་འགལ་བ་སྤོང་བ་དེ་ནི། སྔོན་ཤཱ་རིའི་བུས་ཐུགས་བསྐྱེད་ནས། ཡང་ཅིག། སྐབས་ཅིག་ལ་ཡང་ཐུགས་བསྐྱེད་ད་ག་ཟེར་ཉམས་པའི་ལོ་རྒྱུས་ཅིག་ཡོད་པ་རེད། འོ་ད་འདི་མར་གསུངས་ནས། མི་གང། བྱང་ཆུབ་ཀྱི་སེམས་རེ་ཞིག་བཏང་ཡང། དེ་དག་ནི་ཐར་བར་མཛད་པ་ནི། ཡང་སྔོན་གྱི། ཤཱ་རིའི་བུ། ཁོ་རང་གི་པའི་ཐུན་མོང་མ་ཡིན་པའི་ད་ལས་ཞིབ་པོ་ཞིག་ད་ཡོད་པས་ལས་དེའི་སྟོབས་ལ་བརྟེན་ནས་ཁོ་བྱུང་བ་ཞིག་ཡིན་པ་ཡིན་དུས་ལས་ཚུལ་བསམ་གྱིས་མི་ཁྱབ་པ་སྟེ། དེ་ནི་ཐམས་ཅད་མཁྱེན་པ་ཁོ་ནའི་མངོན་སུམ་གྱི། སྤྱོད་ཡུལ་རེད་མ་གཏོགས་གང་ཟག་ང་རང་ཚོའི་པའི་རིག་པས་དཔག་ནས་ཤེས་ཐུབ་ཡག་ཡོད་མ་རེད་གསུངས་ནས་ཐམས་ཅད་མཁྱེན་པ་ཁོ་ནས་མཁྱེན། དེ་ལྟར་སེམས་བསྐྱེད་ནས་སེམས་ཅན་ཐམས་ཅད་ཀྱི་དོན་སྒྲུབ་ཀྱི་ཡིན་ཟེར་ནས་པའི་སེམས་བསྐྱེད་ནས་འདི་འདྲ་རེད་པའི་སེམས་འདི་ཨེ་ནི་ཡང་གཞུག་གུ་པའི་རྐྱེན་ཅིག་སེམས་ཅན་གྱི་སྤྱོད་པ་ངན་པ་ཅིག་རང་གི་པའི་སྙིང་སྟོབས་ཞན་པ་དང་དེ་འདྲའི་གི་ཐོག་ནས་ཨེ་ནི་པའི་སེམས་འདི་ཉམས་པ་ཡིན་ན་ནི་སེམས་འདི་བཏང་ན་ནི་དེ་ནི་བྱང་ཆུབ་སེམས་དཔའ་ལ་ཨེ་ནི་ད་ཅིག་རྩ་བའི་ལྟུང་བ། མང་པོ་ཞིག་ཡོད་པའི་ནང་གི་ལྟུང་བ་ལྕི་ཤོས་རེད། སྨོན་སེམས་དོར་བའི་རྩ་ལྟུང་ལ་ཡང་ཀུན་དཀྲིས་ཚང་མི་དགོས་པ། ད་སེམས་ཅན་འདིའི་དོན་ངས་བྱེད་ཐུབ་པ་མི་འདུག་བསམ་ནས་སེམས་ཅན་གཅིག་ལ་དམིགས་ནས་དེ་ད་ཅིག་དེ་རྣམ་མཁྱེན་གྱི་ས་ལ་འགོད་འདོད་ཀྱི་བསམ་པ་དེ་བཏང་ནས་ཕྱིན་པ་ཡིན་ན། དུས་དེ་མ་ཉིད་དུ་བྱང་ཆུབ་སེམས་དཔའི་སྡོམ་པ་གཏོང་འགྲོ་བ་ཡིན་པ་རེད། དེ་མིན་ཅིག་དེ་ད་ཅིག་རྙེད་བཀུར་ལ་ཆགས་པའི་དབང་གིས་བདག་ལ་བསྟོད་པ་དང་ཅིག་གཞན་ལ་སྨོད་པ་དེ་འདྲ་བྱས་པ་ཡིན་ན་ཀུན་དཀྲིས་ཚང་ན། ཨེ་ནི་རྩ་ལྟུང་ཡོང་བ་མ་གཏོགས་ཀུན་དཀྲིས་ཡང་མ་ཚང་ན་ཀུན་དཀྲིས་བཞི་ག་ལོག་གོ་ན་ཀུན་དཀྲིས་དེ་མ་ཚང་ན་ཡང་རྩ་ལྟུང་སྨོས་ཤིང་མི་ཡོང་བ་བྱས་ནས་དེ་ལས་སོང་བ་རེད་དེ་འདྲ་ཡིན་པ་ཡིན་དུས་ད་ནི་བྱང་ཆུབ་སེམས་གཏོང་གི་རྩ་ལྟུང་སྟེ། ལྟུང་བའི་ནང་དུ་ལྕི་བ་སྟེ། འདི་ལྟར་དེ་ནི་བྱུང་གྱུར་ག་རེ་ཟེར་ན་རྒྱུ་མཚན་ག་རེ་ཟེར་ན། འདི་འདྲའི་གི་བའི་སེམས་ཅན་ཐམས་ཅད་ལ་ཕན་བདེ་བསྒྲུབ་གི་ཡིན་བསམ་པའི་སེམས་དེ་བཏང་ནས་སེམས་དེ་ཉམས་སོང་ན། དེ་ནི། འདི་འདྲ་འདྲ་བའི་སེམས་དེ་བྱུང་བར་གྱུར་ན་ནི། ཨེ་ནི་སེམས་ཀྱི་སྟོབས་ཉམས་པས་སེམས་ཅན་ཀུན་གྱི་དོན་ལ་དམན་པ་སྟེ་ཨེ་ནི་དོན་ལ་ཡ་ཨེ་ནི་འཐུས་ཤོར་ཨེ་ལ་སེམས་ཅན་ཀུན་གྱི་དོན་ལ་ཡ་ཨེ་ནི་གར་སོགས་ལ་ཕུལ་གྱི་ནུས་གྱི་ཨ་ཏི་ཤི་བ། གང་གཞན་སྐད་ཅིག་ཙམ་ཡང་འདིའི་བསོད་ནམས་བར་ཆད་གེགས་བྱེད་པ་སེམས་ཅན་དོན་ལ་དམན་གྱུར་པས་ནོ་བྱས་ནས། དེར་མ་ཟད་གཞན་ལ་གེགས་བྱས་ནས། གང་གཞན་འགའ་ཞིག་སྐད་ཅིག་ཙམ་ཡང་བྱང་སེམས་འདིའི་བསོད་ནམས་བསྒྲུབ་པར་བར་ཆད་ཀྱི་བར་ཆད་བྱས་ཏེ་གེགས་བྱེད་པ། བྱང་སེམས་དེས་སེམས་ཅན་དོན། སྒྲུབ་པར་ནུས་པ་ལ་དམན་པར་འགྱུར་བའམ་གནོད་པར་བྱེད་པ་ཡིན་པས་དེ་ཡི་ངན་འགྲོ་མུ་མཐའ་མེད། འོག་ནས་ལ་དེ་ནི། སེམས་ཅན་གཅིག་གི་བདེ་བ་ཡང། སྲོག་གཅོད་ལྟ་བུ་སེམས་ཅན་གཅིག་གི་བདེ་བ་ཡང་བཤིག་ན། བདག་ཉིད་མཐོ་རིས་ལས་ཉམས་པར་འགྱུར་གྱི་ཡོད་ན། རྒྱུ་མཚན་ཡིན་པ་ལས་ཉམས་པར་འགྱུར་གྱི་ཡོད་ན། ནམ་མཁའ་མ་ལུས། མཐའ་ཀླས་པའི་ས་ནམ་མཁའི་གར་ཁྱབ་ཀྱི། ཨེ་ནི་ལུས་ཅན། གྱི། འཕྲལ་དང་ཡུན་གྱི། བདེ་བ་བཤིག་ཅིང་བཅོམ་པས་ན་ངན་སོང་དུ་སྐྱེ་བ་སྨོས་ཅི་དགོས། དེ་ལྟར། རེས་འགའ་ལྟུང་བ་སྟོབས་དང་ལྡན་པ་དང། རེས་འགའ་བྱང་ཆུབ་མཆོག་ཏུ། སེམས་བསྐྱེད་ནས། སེམས་སྟོབས་དང་ལྡན་པ་དག། ཨེ་ནི། རེས་ཀྱིས་འདྲེ་བར་འཁོར་བར་འཁོར་བར་རེས་ཀྱིས་འདྲེ་བྱེད་ན་ཟེར་སྐབས་རེ་པས་ཅིག་ཡང་པའི་སེམས་ཉམས་ཡང་སྐབས་རེ་ཡང་སེམས་སྐྱེས་བྱས་འདུག་སེ་ཕྱིན་པ་ཡིན་ན་ས་ཐོབ་པ་ལ་ཡུན་རིང་ཐོགས། དེ་ལྟས་རྒྱུ་མཚན་དེ་ལྟ་བས་ན་ཇི་ལྟར་སྔར་དམ་བཅས་པ་བཞིན་དུ་བྱང་ཆུབ་སེམས་དཔའི་བསླབ་པར་བྱ་བ་མཐའ་དག་ལ་རང་ཉིད་ཀྱིས་སྙིང་སྟོབས་བསྐྱེད་ནས་གཞན་ལ་ད་གཤམ་ནས་པའི་གསུང་ཡག་གི་པའི་ང་རྒྱལ་ལྟ་བུ་ང་རྒྱལ་གསུམ་ལྟ་བུ་སྐྱེ་བའི་སྒོ་ནས། གཞན་ལ་ལྟོས་པ་མེད་པར་རང་ཉིད་གཅིག་པུས་ནི་དང་ཅིག་སྙིང་སྟོབས་བསྐྱེད་པའི་སྒོ་ནས་གུས་པས་བསྒྲུབ་པར་བྱ། འོ་ད་དེ་ནས་ནི། དེང་ནས་བསླབ་པ་ལ་བརྩོན་པར་མ་བྱས་ན། ཨེ་ནི། འོ། ཕ་གིའི། ཉེས་ལྟུང་གིས་ད་ལྟུང་བས་ཨེ་ནི་གོས་པ་ཡིན་ན། ད་ཨེ་ནི་དེའི་དབང་ལས་ཨེ་ནི་འོག་ནས་འོག་ཏུ་སྐྱེ་གནས་པས་འོག་ནས་འོག་ཏུ་བརྒྱུད་མར་འགྲོ་བར་འགྱུར་བ་དང། ད་དེ་ལྟར་རང་ཉིད་ཨེ་ནི་ཕ་གིའི་ག་ཟེར་དགོས་རེད་ཕ་གིའི་ཉེས་པས་གོས་དེ་འདྲས་ཀྱི་ད་སྡིག་པ་དང་ལྟུང་བ་དེ་འདྲས་ཀྱི་དབང་ལས་ཨེ་ནི་ངན་འགྲོ་ངན་འགྲོ་ལ་སྐྱེས་པའི་གནས་སྐབས་ལ་ཨེ་ནི་རང་བྱས་ཀྱི། དེ་བཞིན་གཤེགས་པ་རྣམས་ཐུགས་རྗེ་ཆེ་ཡང་ཨེ་ནི་མཛད་ཐབས་མེད་བསྡད་པ་ཡིན་པ་རེད་དེ་ཡང། སེམས་ཅན་ཐམས་ཅད་ལ་ཨེ་ནི་གཅིག་ཏུ་ཕན་པར་མཛད་པའི་སངས་རྒྱས་གྲངས་མེད་པ་སྔར་བྱོན་ཏེ་ད་འགྲོ་དོན་དཔག་ཏུ་མེད་པ་མཛད་དེ། དེ་འདྲས་ཀྱི་དང། འདས་པའི་དུས་དེ་ལྟ་བུ། དེ་ལྟར་དུ་གྱུར་ཀྱང། བདག་ནི་རང་གི་ཉེས་པས། ཨེ་ནི་རྒྱལ་བ་སྲས་དང་བཅས་པ་དེ་དང་དེའི་གསོ་བའི་སྤྱོད་ཡུལ་དུ་མ་གྱུར་ཏོ། དེ་འདྲས་ཡིན་དུས། སླད་ནས་ཀྱང། རང་ངོས་ནས། ད་ཅིག་ཕ་གིའི་རྒྱུ་རྐྱེན་ཚང་ཞིག་མ་བྱུང་ན་དེ་བཞིན་གཤེགས་པའི་ཐུགས་རྗེ་ཁོ་ནས་གྲོལ་ཐུབ་ཡ་མེད་པར་གསུངས་པ་རེད། ད་དུང་ཡང་སྔར་གྱི་དེ་བཞིན་དུ་བག་མེད་པར་འོས་པའི་སེམས་དཔའི་རྒྱ་ཡན་ལ་བཏང་སེམས་ཉོན་མོངས་པའི་གཞན་དབང་དུ་བཏང། མདོར་ན་ཉོན་མོངས་དུག་གསུམ་ལ་བའི་ཐུགས་དམ་གྱི་མཐིལ་དུ་བྱས་ནས། ད་ཕྱིན་ཆད་ལ་ཡང་ད་དུང་ཡང་ཡང་ནས་ཡང་དུའང་ངན་འགྲོ་ངན་སོང་གི་གནས་ལ་ལྟུང་སྟེ་རྒྱལ་བ་རྣམས་ཀྱི་གྲོལ་བའི་ཡུལ་དུ་བས་འགྲོ་གི་མ་རེད། དེ་བཞིན་ཏེ། ད་ངན་འགྲོར། ཟེར་ད་དེ་ར་དེ་ལ་དོན་དེ་མེད་ན་ཡག་རེད། ལ་དོན་ཡོད་ན་ངན་འགྲོ་ལ་ཨེ་ནི་ནད་ཀྱིས་མནར་བ་དང་འཆིང་བའི་འཆིང་བ་དང་བཅད་པ་ལ་སོགས་པ་ཟེར་དུས་འགྲོ་བསྡད་ཀྱི་འདུག་བ་དེ་མེད་པ་བྱེད་ངན་འགྲོ་ཟེར་བྱས་ནས། གཅིག་བཅས། དེ་དང་ངན་འགྲོ། ད་ད་དུང་ཡིན་ན་ཡང་ཨེ་ནི་ད་ཅིག་སྡིག་པ་མི་དགེ་བའི་དབང་ལས་ངན་འགྲོ་ལྟུང་བ་དང། གལ་ཏེ་ངན་འགྲོ་ལས་ཐར་ཏེ་བདེ་འགྲོར་སྐྱེས་པ་ན་ཡང་ནད་མང་བ་དང། ཨེ་ནི། འོ་ཅིག། ག་ཟེར་དགོས་རེད་ཕ་གི། ཨེ་ཡང་ཅིག་པའི་དཀའ་ངལ་གྱིས་པས་ཨེ་ནི་འཆིང་ཞགས་དེ་འདྲ་གྱིས་པས་བཅིངས་ནས་ཡོང་བ་དང་ཨེ་ནི་བཅད་པ་དང་གཤག་པ་ལ་སོགས་པའི་ཨེ་ནི་སྡུག་བསྔལ་བརྒྱུད་མར་མྱོང་བར་འགྱུར་གྱི་རེད་གསུངས་པ་ཡིན་པ་རེད། དེ་ལྟ་ན། རང་རང་སོ་སོས་རང་སྡིག་སྤོང་དགེ་སྒྲུབ་པའི་ཚུལ་བཞིན་དུ་བསྒྲུབ་པ་དེ་གལ་ཆེ་བ་རེད་དེ་སྒྲུབ་པའི་སྒྲུབ་དུས་ཀྱང་ཨནི་ད་རེས་ཞེ་དྲག་བཟང་པོ་རེད། ག་རེ་ཟེར་ན་བའི་ཕྱི་ནང་གི་རྐྱེན་པས་ཚང་མ་འཛོམས་ནས་ཡོད་རེད་དེ་འདྲ་ཡིན་དུས་ནི་རང་གི་ངོས་ནས་ཡིད་གཟབ་བྱེད་དགོས་ཀྱི་རེད་གསུངས་ཏེ་དེ་ཡང། སྤྱིར་འཇིག་རྟེན་ཁམས་སུ་དེ་བཞིན་གཤེགས་པ་འབྱུང་བ་དང། ཆོས་ལ་དད་པ་དང་མི་ལུས་ཐོབ་པ་དང། དེ་ལས་ཀྱང་ཨནི་རང་རང་སོ་སོའི་དགེ་བ་གོམས་སུ་རུང་བ་དེ་ལྟ་བུ་ཨནི་ཤིན་ཏུ་དཀོན་པ་རེད། དེ་ལྟ་ན་ཡང་ཨེ་ནི་ད་རེས་ང་རང་ཚོ་དེ་ལྟ་བུ་དག་ཐོབ་ནས་ཡོད་པ་ཡིན་དུས་ད་ད་རེས་རིག་པ་བསྒྲིམས་ནས་ཨེ་ནི་མ་འབད་ན་འདི་ལྟ་བུའི་ཨེ་ནི་དུས་སྐབས་ཤིག་ནམ་ཞིག་ཐོབ་པར་འགྱུར། ནད་མེད་ཉི་མ་འདི་ལྟ་བུ་ཨེ་ནི་ཟས་དང་བཅས་པ་མཐུན་རྐྱེན་གྱི་ཟས་དང་བཅས་པ་འགལ་རྐྱེན་འཚེ་བ་མེད་ཀྱང་ནི་ཨེ་ནི་ཚེ་ནི་སྐད་ཅིག་བསླུ་བ་སྟེ་ནད་མེད་པ་དང་ཟས་གཅིག་པུ་ཀའི་མཐུན་རྐྱེན་འཛོམས་པར་བྱས་ནས། ཡོད་པའི་ངང་དེ་གའི་ག་ད་ཚེ་ཟད་ནས་འགྲོ་གི་ཡོད་རེད་དེ་གའི་མུ་ནས་ཚེ་ཐུང་འགྲོ་གི་ཡོད་རེད་མ་གཏོགས་འདི་ནི་མཐུན་པའི་རྐྱེན་གསོན་པའི་རྐྱེན་དེ་འདི་ཡོད་པ་ཡིན་ན་ཨེ་རེད་ཟེར་བའི་ཚེ་ལ་པད་མ་སྟུག་པོ་བྱས་ནས་བསྡད་བསྡད་ཡ་ཅིག་མ་རེད་གསུངས་ཡོད་ཚེ་ནི་སྐད་ཅིག་བསླུ་བ་སྟེ། སྐད་ཅིག་གཅིག་ཀྱང་མི་སྡོད་པར་འོ་དེ་གའི་འཆི་བདག་གི་དྲུང་དུ་ཉེ་རུ་ཉེ་རུ་འགྲོ་དེ་འདྲ་ཅིག་སོང་བ་ཡིན་དུས་ཚེ་ནི་སྐད་ཅིག་བསླུ་བ་སྟེ་ལུས་ནི། ད་ཡུད་ཙམ་ལ་ཐང་གཅིག་སྐད་ཅིག་ཐང་གཅིག། དུས་ཡུན་ཐུང་ཐུང་ཅིག་གི་རིང་ལ་གནས་པའི་ཨེ་ནི་གཡར་པོའི་བརྙན་པོ་དེ་བས་གཡར་པོའི་རྫས་བཞིན་རེད་གསུངས་ཡིན་པ་རེད། དེ་ལྟར་ད་བདག་གི་སྤྱོད་པ་ད་ལྟ་བསམ་རྒྱུ་ཉོན་མོངས་བྱ་རྒྱུ་སྡིག་པ་ལས་མེད་པའི་སྤྱོད་པ་འདི་འདྲ་བས་ནི་ཕྱི་མ་མི་ཡི་ལུས་ཕལ་པ་ཙམ་ཞིག་ཀྱང། ཐོབ་པར་མི་འགྱུར་བ་ཕལ་ཆེར་ཐག་ཆོད། གལ་ཏེ། མི་ལུས་ཐོབ་པར་མ་གྱུར་ནས་ངན་འགྲོ་ངན་སོང་གི་གནས་ལ་སྐྱེས་ན་ནི། ཨེ་ནི། སྔར་གོམས་པའི་བག་ཆགས་དང་འཕྲལ་གྱི་ནི་པའི་རྐྱེན། མང་པོ་གཅིག་གི་ཐོག་ནས་སྡིག་པ་འབའ་ཞིག་གསོག་པ་མ་གཏོགས། ཨེ་ནི་གཏན་དུ་དགེ་བའི་གཏན་དུ་བདེ་བ་བསྒྲུབ་ཡག་གི་དགེ་བ་ག་ནས་བསྒྲུབ། དགེ་བ་བསྒྲུབ་པ་མེད།

ངན་འགྲོ་ངན་སོང་གི་གནས་ལ་ལྟུང་ནས། རང་ཅིག་དགེ་བ་བས། རང་ཅིག་སྒྲུབ་ཡག་གི་ད་ནུས་པ་བས་ཧ་ཅང་གི་ཞན་པོ་བྱས་ནས་ཡོད་པའི་གནས་སྐབས་འདི་འདྲ་ལ་གྱུར་པའི་སྐབས་ལ། དགེ་བ་དག་ཀྱང་མ་བྱས་ལ་སྡིག་པ་དག་ཀྱང། ག་སོགས་རེ་ཕའི་སྡིག་པ་གསོག་ཡག་གི་རྐྱེན་ནི་དེའི་གནས་སྐབས་ལ་ཡོད་པ་རེད། དེ་འདྲ་ཡིན་པ་ཡིན་དུས་སྡིག་པ་དག་ཀྱང་ཉེ་བར་བསགས་ན། ངན་འགྲོར་ལན་ཅིག་ལྷུང་ཕྱིན་ཆད་ནས། བསྐལ་པ་བྱེ་བ་བརྒྱར་ཡང་ནི། བདེ་འགྲོ། བདེ་འགྲོར་དངོས་སུ་སྐྱེ་རྒྱུ་ཕར་བཞག་སྟེ་བདེ་འགྲོའི་སྒྲ་ཡང། ནི། ཐོས་པར་མི་འགྱུར་ཏེ། ཐོས་པར་མི་འགྱུར་བ་དེ་ཐོས་ཁག་པོ་རེད་གསུངས། རྒྱུ་མཚན་དེ་ཉིད་ཀྱི་ཕྱིར་ན། ཐབས་མཁས་ལ་ཐུགས་རྗེ་ཆེན་པོ་དང་ལྡན་པའི། རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་མངའ་བའི་སྟོན་པ་བཅོམ་ལྡན་འདས་ཀྱིས། དཔེར་ན། རྒྱ་མཚོ། པའི། ཤིན་ཏུ་བའི་ཆེན་པོ་གཅིག་གིས་སྟོང་གསུམ་གྱི་སྟོང་ཆེན་པོའི་སྣོད་ཀྱི་བའི་ག་སོགས་ལ་བཀོད་པ་དེའི་རིགས་པའི་རྒྱ་མཚོ་ཆེན་པོ་གཅིག་ཏུ། བ། བྱས་ནས། དེ་འདྲའི་འབྲས་བུ་དེ་ལ། པའི་ཆེས་ཆེར་གཡེངས་ནས་ཡོད་དེ་ངེད་ཀྱིས་ཨེ་ནི་པའི་གཉའ་ཤིང་གི་གཉའ་ཤིང་བུ་ག་གཅིག་པ་གཅིག་པ་ག་ཚོད་རེ་དང་ཡོད་པའི་དབང་དུ་བྱས་དེ་འདྲས་ཀྱི་གཉའ་ཤིང་བུ་ག་གཅིག་པ་དེས་ཨེ་ནི་པ་དང་གཉའ་ཤིང་གི་བུ་གར་རུས་སྦལ་ལོང་བ་ལོ་བརྒྱ་བརྒྱ་ན་ཨེ་ནི་མཚོའི་ཁ་ལ་ཡར་ཐོན་ཡོང་ཡས་ཅིག་གིས་དེ་འདྲས་གཅིག་གིས་ཨེ་ནི་རུས་སྦལ་གྱི་མགྲིན་པ་དེ་གཉའ་ཤིང་གི་བུ་གའི་ནང་ལ་ཆུད་པ་དེ་སྲིད་པ་ཙམ་སྲིད་མཐའ་ཙམ་མ་གཏོགས་ཨེ་ནི་ཡང་ཡང་འབྱུང་བ་ཤིན་ཏུ་དཀོན་པོ་རེད། འོ་དཔེ་དེ་བཞིན་དུ། ཨེ་ནི་མི་ཡི་དངོས་པོའམ་ཅི་མི་ཡི་ངོ་བོ་དེ་དང་ཅི་མི་ལུས་ཨེ་ནི་ཐོབ་པ་ནི་ཤིན་ཏུ་དཀའ་བར་གསུངས་པ་རེད་བྱས་པ་རེད། དེའི་རྒྱུ་མཚན་ཡང། ཞེ་སྡང་ལྟ་བུ་དྲག་པོ་ཞིག་ཨེ་ནི་བའི་སྐྱེས་ནས་དེ་དང་ཡོད་པ་ཡིན་ན་དེས་ཨེ་ནི་དེའི་དབང་ལས་པས་ད་སྡིག་པ་པའི་འབད་མེད་དུ་པའི་ཡོང་བསྡད་ཡ་ཅིག་ད་དེ་འདྲ་འདྲ་བའི་པའི་སྡིག་པ་སྐད་ཅིག་གཅིག། བྱས་པས་ཀྱང། བར་གྱི་བསྐལ་པ་གཅིག་ལྟ་བུ། མནར་མེད་པའི་གནས་སུ་གནས་པར་འགྱུར་བ་གསུངས་ན། དུས་འཁོར་བ་ཐོག་མ་མེད་པ་ནས། དུས་ཐོག་མ་མེད་པའི། དུས་ཐོག་མ་མེད་པའི། འཁོར་བར་བསགས་ཤིང་ད་ལྟ་གཉེན་པོས་པས་མ་དག་པའི་སྡིག་པའི་ཕུང་པོ། བའི་རྒྱལ་པོའི་དཀོར་མཛོད་ནང་བཞིན་བྱས་ནས་ཡོད་པ་དེ་དག་གི་དབང་གིས་བདེ་འགྲོར་འོ་མི་འགྲོ་བ་སྨོས་ཅི་དགོས། དེ་ཙམ་དུ་མ་ཟད་དེ་དག་ངན་འགྲོར་སྐྱེས་ཚར་ན་ཨེ་ནི་དེ་དག་ཅིག་སྔར་བསགས་བཞག་པའི་ཨེ་ནི་ལས་ངན་གྱི་འབྲས་བུ་མྱངས་པ་དེ་ཙམ་ཁོ་ནས་དེ་དག་ཨེ་ནི་བག་དག་པར་མི་འགྱུར་བར་དག་པར་གྱུར་ནས་ཨེ་ནི་བག་ངན་འགྲོ་ལས་ཐར་ཐུབ་ཡ་ཅིག་མི་ཡོང་བ་དང་དེ་ནི་རྣམ་ཐར་མི་འགྱུར་ཏེ་ངན་འགྲོ་བ་འདི་ནི་ངན་འགྲོ་དེ་ལས་རྣམ་པར་ཐར་བར་མི་འགྱུར་ཏེ། རྒྱུ་མཚན་འདི་ལྟར། སྔོན་ནས་བསགས་པའི་ལས་དེའི་འབྲས་བུ་དེ་ནི་འབྲས་བུ། རང་ངན་འགྲོའི་སྡུག་བསྔལ་དེ་ནི་མྱོང་བཞིན་དུ། ཨེ་ནི། དང་ཅིག། རྐྱེན་གློ་བུར་བའི་དབང་ལས་རང་གི་སྔོན་གྱི་སེམས་ཀྱི་ནང་གི་བའི་བག་སོགས་རེ། སྔར་ཉེས་པ་སྤྱད་པའི་བའི་བག་ཆགས་བའི་མཐུག་པོ་བྱས་ནས་ཡོད་བསྡད་པ་དག་ཨེ་ནི། འཕྲལ་གྱི་ཅིག་ཞེ་སྡང་ལངས་ཡ་འདྲ་བ་དེ་འདྲའི་གེགས་པའི་རྐྱེན་མང་པོ་ཅིག་གོ་འཕྲད་ཡོང་བ་ཡིན་དུས་སྡིག་པ་གསར་པ་གཞན་དག་འཕྲལ་འཕྲལ་དུ་རབ་ཏུ་སྐྱེ་བར་འགྱུར། དེ་ལྟར་ན། ངན་འགྲོར་གཅིག་ལྷུང་ཚར་ན་ཧ་ལམ་ད་ཅིག་གནས་སྐབས་གཅིག་ད་རེ་བ་བྲལ་བ་ནང་བཞིན་ཅིག་ཆགས་ཀྱི་ཡོད་པ་རེད། འོ་ཚུལ་འདི་ལྟར་ཡིན་བཞིན་དུ། བདག་གིས་འདི་འདྲའི་དལ་བ་རྙེད་ནས། ད་ཅིག་མངོན་མཐོ་ངེས་ལེགས་མཐར་ཐུག་པའི་རྣམ་མཁྱེན་རྒྱལ་བའི་གོ་འཕང་བསྒྲུབ་ནུས་པའི་ལུས་རྟེན་བཟང་པོ་འདི་འདྲ་ཞིག་རྙེད་ནས་ཡོད་བཞིན་དུ་རྙེད་པར་གྱུར་ནས། བདག་གིས་ཨེ་ནི། དང། མངོན་མཐོ་ངེས་ལེགས་བསྒྲུབ་ཡག་གི། ད་ལམ་མ་ནོར་བའི་དགེ་བ་གོམས་པར་མ་བྱས་ན། ཤེས་བཞིན་དུ་ད་འཐུས་ཤོར་བཏང་གི་ཡོད་པ་ཡིན། བསམ་བཞིན་དུ་ད་སོ་སོ་རང་ཉིད་བས་བསླུས་པ་ནང་བཞིན་རེད་དེ་འདྲ་ཡིན་དུས་འདི་ལས་བསླུས་པ་གཞན་མེད་དེ། འདི་ལས་རྨོངས་པའང་རང་ཉིད་བདེ་བ་ནི་འདོད་སྡུག་བསྔལ་ནི་མི་འདོད། ད་བདེ་བ་གཏན་ཆགས་པ་ཞིག་བསྒྲུབ་ཡག་གི་གོ་སྐབས་ཡོད་བཞིན་དུ་ཨེ་ནི། ད་དེ་ཡལ་བར་དོར་ནས་དེ་ལས་བས་ལྡོག་ནས་ཨེ་ནི་ངན་འགྲོ་ངན་སོང་གི་གནས་ལ་བས་དང་དུ་ལེན་ནས་བས་འགྲོ་བདེ་ཡང་སོ་རུ་བྱེད་པ་འདི་འདི་ལས་རྨོངས་པའང་གཞན་མེད་དོ། གལ་ཏེ་བདག་གིས། བདག་ཨེ་ནི་བས་དགེ་བ་བླང། ཨེ་ནི་བས་སྡིག་པ་བས་སྤོང་དགོས་ཡག་གི་གནས་ཚུལ་དེ་རྟོགས་བཞིན་དུ་རྟོགས་ནས། ད་དུང་ཡང་རྨོངས་པའི་དབང་ལས་ཕྱིས་ཀྱང་ཨེ་ནི་དགེ་བ་བསྒྲུབ་པ་ལ་སྒྱིད་ལུག་ནས་བསྡད་པ་ཡིན་ན། འཆི་བར་འགྱུར་བའི་དུས་ཀྱི་ཚེ། ཨེ་ནི།